ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་གསུམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་དྲུག་རེས་གཟའ་ཕུར་བུའི་ལས་རིམ་འདི་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་རྒྱུ་ཡིན།

རྒྱ་གར་རྡོ་རྗེ་གླིང་གནས་སྡོད་བོད་མི་བསྟན་འཛིན་འཇམ་དབྱངས་ལགས་ཀྱིས་གཞོན་སྐྱེས་ཁྲོད་ལུས་སྦྱོང་དང་འཕྲོད་བསྟེན་གོམས་གཤིས་དང་སྤྱོད་ལམ་འཇགས་ཐབས་དང་ཁོང་བོད་མི་ཞིག་ཡིན་པའི་ཆ་ནས་རྒྱལ་སྤྱིའི་སྡིངས་ཆའི་ཐོག་བོད་མིའི་ངོ་བོ་མཚོན་ཐབས་སུ་རྒྱལ་སྤྱིའི་རྩེད་མོའི་འགྲན་སྡུར་ཞིག་གོ་སྒྲིག་གནང་པའི་སྐོར་དང། མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ལེ་ཚན་ནང་ཉེ་ཆར་རྒྱ་ནག་གཞུང་གིས་བཏོན་པའི་རྒྱབ་ཤ་དཀར་པོའི་དེབ་ཀྱི་ནང་བོད་ཀྱི་གནད་དོན་སྐོར་གང་འཁོད་ཡོད་པའི་ཐད་ལ་བོད་མིའི་སྒྲིག་འཛུགས་ཀྱི་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་སུ་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་བསྲིང་ཞུ་རྒྱུ་ཡིན།

ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་གནད་ཡོད་ཆབ་སྲིད་པ་སྐུ་ཞབས་ཀ་རེ་ཤའོ་ཝོ་ཙེ་པག་མཆོག་དགོངས་པ་རྫོགས་པར་ཁོང་གི་སྐུ་ཟླ་ལྕམ་ཐེ་རེ་སེ་ཤའོ་ཝོ་ཙེ་པག་ལགས་སུ་ཐུགས་གསོའི་འཚམས་འདྲི་སྩལ་བའི་ནང་སྐུ་ཞབས་ཀ་རེ་ཤའོ་ཝོ་ཙེ་པག་མཆོག་སྐུ་འཚོ་བཞུགས་རིང་སོ་སོའི་རྒྱལ་ཁབ་ནང་ཞབས་འདེགས་བསྒྲུབས་ནས་སྐུ་ཚེ་དོན་དང་ལྡན་པ་བྱུང་ཡོད་ཅིང། ཁོང་གིས་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་སྲིད་འཛིན་དམ་པ་སྐུ་ཞབས་ཝག་ལཝ་ཧ་ཝེལ་མཆོག་གི་གཞུང་ལས་ཁང་གི་སྤྱི་ཁྱབ་བློན་ཆེན་མཛད་ཁུར་ཞུས་པ་དང་དེ་རྗེས་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱི་སྲིད་བློན་ཆེན་མཛད་ཁུར་བཞེས་སྐབས་ནས་བཟུང་ངོས་དང་ངོ་ཤེས་ཡིན་ཞིང་ཁོང་གིས་ཕྱི་སྲིད་བློན་ཆེན་གྱི་མཛད་ཁུར་བཞེས་པའི་སྐབས་ཤིག་ངོས་རང་ཅེཀ་སྤྱི་མཐུན་རྒྱལ་ཁབ་རྒྱལ་ས་པ་རག་ཏུ་བསྐྱོད་སྐབས་ཁོང་གི་གནམ་གྲུའི་ནང་ལྷན་དུ་བྷྲ་སེལ་དུ་བསྐྱོད་རྒྱུའི་གོ་སྐབས་བྱུང་ཞིང་ངོས་ནས་ཁོང་གི་གནས་བབ་ལ་རྗེས་སུ་ཡི་རང་ཞུ་རྒྱུ་དང་ཁོང་ནི་ངོས་ཀྱི་ཉེ་བའི་གྲོགས་པོར་མུ་མཐུད་ནས་བརྩི་བཞིན་ཡོད་ལ། ཁོང་གི་མཛའ་གྲོགས་ཀྱི་འབྲེལ་བ་དང་བློ་བརྟན་འགྱུར་མེད་ཀྱི་རྒྱབ་སྐྱོར་ལ་བཀའ་དྲིན་རྗེས་དྲན་ཞུ་རྒྱུ་ཡིན་ཞེས་འཚམས་འདྲི་མཛད་གནང་ཡོད་པ་རེད། སྐུ་ཞབས་ཀ་ར་ཤ་ཝོ་ཙི་མཆོག་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་བདུན་ལོར་ཅེཀ་སྤྱི་མཐུན་རྒྱལ་ཁབ་རྒྱལ་ས་པ་རག་ཏུ་འཁྲུངས་ཤིང་ཁོང་ནི་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་ཆབ་སྲིད་པ་དང་ཕྱི་འབྲེལ་མི་སྣ་གནད་འགག་ཅན་ཞིག་ཡིན་པ་མ་ཟད་ཉིས་སྟོང་བདུན་ནས་ཉིས་སྟོང་དགུ་བར་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱི་སྲིད་བློན་ཆེན་གནང་ཡོད་པ་རེད་འདུག་ཁོང་ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་གཅིག་རེས་གཟའ་སྤེན་པའི་ཉིན་ཨོ་སི་ཀྲི་ཡའི་རྒྱལ་ས་ཝི་ཡེ་ན་དུ་དགོངས་པ་རྫོགས་པ་དང་ཁོང་ལ་ཤུལ་ལུས་སྐུ་ཟླ་དང་ཕྲུ་གུ་གསུམ་ཡོད་པ་རེད་འདུག་དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག Australia ནང་ཕྱོགས་བསྐྱོད་གནང་པའི་དུས་སྐབས་དང་བསྟུན་ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་དྲུག་རེས་གཟའ་ཕུར་བུའི་ཉིན Australia དབུས་གྲོས་ཚོགས་གོང་མའི་འཐུས་མི Janet Rice མཆོག་གིས་གྲོས་ཚོགས་ནང་དུ་གཏམ་བཤད་གནང་བའི་སྐབས་བཀའ་བློན་མཆོག་ལ་དགའ་བསུའི་འཚམས་འདྲི་ཞུ་བ་དང་སྦྲགས

ངོ་རྒོལ་གྱི་བརྗོད་ཚིག་བྲིས་པའི་འཕྲེད་དར་འཕྱར་ནས་ངོ་རྒོལ་བྱས་ཡོད་པ་རེད་འདུག་དེ་ཡང་བོད་རང་བཙན་སློབ་ཕྲུག་ཚོགས་པའི་ཚོགས་གཙོ་པད་མ་སྒྲོལ་མ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་གི་བཅར་འདྲི་དང་ལེན་གནང་སྐབས་དེ་ཉིན་དགོང་དྲོ་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་དང་ཨ་མི་རི་ཀའི Thermo Fisher ཚོང་ལས་ཁང་གི་གཙོ་འཛིན་གཙོས་པའི་ཨ་རིའི་ཚོང་དོན་འགོ་ཁྲིད་མང་པོ་ཞིག་དགོང་དྲོའི་གསོལ་སྟོན་ཚུགས་ཡུལ Hyatt མགྲོན་ཁང་མདུན་དུ་ངོ་རྒོལ་བྱེད་མཁན་བོད་མི་ཧ་ཅང་ཕོན་ཆེ་འཛོམས་ཡོད་ཀྱང་ཉེན་རྟོག་པས་མགྲོན་ཁང་ཉེ་འཁོར་དུ་བསྡད་མ་བཅུག་ཀྱང་ལོ་ཉི་ཤུ་ཡིན་པའི་བོད་རང་བཙན་སློབ་ཕྲུག་ཚོགས་པའི་ཚོགས་མི་ཚེ་ལྷ་རྫོགས་བཟང་ལགས་ཀྱིས་མགྲོན་ཁང་མདུན་གྱི་ལྕགས་རིང་མཐོ་བོའི་སྟེང་དུ་འཛེགས་ཏེ་བོད་ཀྱི་རྒྱལ་དར་འཕྱར་བ་དང་འཆི་མེད་ལྷ་མོ་ལགས་ཀྱིས་མགྲོན་ཁང་གི་ཁ་སྤྲོད་དུ་དབང་ཆ་སྒེར་འཛིན་པ་ཞི་ཅིན་ཕིང་ཁྱེད་ཀྱི་དུས་ཡུན་རྫོགས་ཟིན། བོད་རང་བཙན་ཡིན་ཞེས་པའི་འཕྲེད་དར་དཀར་བོ་ཞིག་འཕྱར་ཏེ་ངོ་རྒོལ་བྱས་འདུག།

ད་རེས་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་ལ་ངོ་རྒོལ་བྱེད་པའི་སྐབས་བོད་རང་བཙན་སློབ་ཕྲུག་ཚོགས་པའི་ཚོགས་མི་ཚེ་ལྷ་རྫོགས་བཟང་ལགས་ནི་བོད་མཐོང་མྱོང་མེད་ཀྱང་བོད་དོན་ཆེད་དུ་ལས་འགུལ་སྤེལ་བའི་སེམས་ཤུགས་ཐོག་ནས་བོད་མི་མི་རབས་གསར་པའི་ལས་འགུལ་ལ་རེ་བ་ཞིག་གཟིགས་ཀྱི་ཡོད་པའི་ངོ་སྤྲོད་གནང་བྱུང། ད་རེས་ཀྱི་ཨེ་ཤི་ཡ་ཞི་བདེ་རྒྱ་མཚོའི་དཔལ་འབྱོར་ཚོགས་འདུའི་ལྷན་ཚོགས་ཀྱི་སར་ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས་ཇཱོ་པཱ་ཏེན་མཆོག་གིས་སྣེ་ལེན་གྱི་གསུང་བཤད་གནང་བའི་སྐབས་འགྲོ་བ་མིའི་ཐོབ་ཐང་ནི་ཀུན་ལ་མཁོ་བ་དང་རྒྱལ་ཁབ་ཚང་མས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལ་བརྩི་བཀུར་ཞུ་རྒྱུའི་ལས་འགན་ཡོད་པ་དང་སྲིད་འཛིན་ངོས་ནས་ཀྱང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་ཤིན་ཅང་དང་བོད་ཧོང་ཀོང་ཚུད་པའི་འགྲོ་བ་མིའི་ཐོབ་ཐང་བརྩི་མེད་རྡོག་རོལ་གཏོང་བའི་ཐད་ལ་ཐུགས་འཚབ་ཡོད་པའི་སྐོར་གསུངས་ཏེ་བོད་དོན་གླེང་སློང་གནང་ཡོད་པའི་སྐོར་ལ་ཨ་རིའི་ཕོ་བྲང་དཀར་པོས་སྲིད་འཛིན་གྱི་གསུང་བཤད་རྣམས་ཡིག་ཐོག་ནས་ཡོངས་ཁྱབ་གནང་བའི་ནང་འཁོད་ཡོད་པ་རེད། ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས་ཇོ་སྦའི་ཏན་དང་ཞི་ཅིན་ཕིང་གཉིས་མཇལ་འཕྲད་སྐབས་བོད་ཚུད་པའི་ཤར་ཏུར་ཀི་སི་ཐན་སོགས་ནང་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པར་བློ་འཚབ་ཡོད་པའི་སྲིད་འཛིན་ཇོ་བྷ་ཏན་གྱིས་གསུངས་པའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་བ་ཡིན། འཛམ་གླིང་གི་སྟོབས་ཆེན་རྒྱལ་ཁབ་གཉིས་ཏེ་ཨ་མི་རི་ཀ་དང་རྒྱ་ནག་གཉིས་ཀྱི་སྲིད་འཛིན་རྣམ་གཉིས་མཇལ་འཕྲད་སྐབས་སྲིད་འཛིན་ཇོ་བྷ་ཏན་གྱིས་རྒྱ་ནག་གཞུང་གི་དབང་བསྒྱུར་འོག་ཡོད་པའི་བོད་དང་གྲངས་ཉུང་མི་རིགས་ཀྱི་ས་ཁུལ་ཁག་ཏུ་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་བློ་འཚབ་ཡོད་པ་བརྗོད་འདུག་འདི་ཚེས་བཅོ་ལྔ་ཉིན་ཨ་མི་རི་ཀའི་ཁེ་ལི་ཧྥོར་ནི་ཡའི་མངའ་སྡེའི་ནང་གོང་ཞུས་སྲིད་འཛིན་རྣམ་གཉིས་མཇལ་འཕྲད་དང་འབྲེལ་བའི་སྐོར་ཨ་རིའི་ཕོ་བྲང་དཀར་པོས་ཡོངས་ཁྱབ་གསལ་བསྒྲགས་ཤིག་སྤེལ་བའི་ནང། ཞི་ཅིན་ཕིང་དང་མཇལ་འཕྲད་སྐབས་སྲིད་འཛིན་ཇོ་བྷའི་ཏིན་གྱིས་འགྲོ་བ་མིའི་ཐོབ་ཐང་གི་གལ་གནད་རང་བཞིན་སྐོར་བརྗོད་དེ། འཛམ་གླིང་གི་རྒྱལ་ཁབ་ཚང་མས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལ་བརྩི་འཇོག་བྱེད་དགོས་པའི་འགན་འཁྲི་ཡོད་པ་བརྗོད་འདུག་པ་མ་ཟད་བོད་ཚུད་པའི་ཤར་ཏུར་ཀི་སི་ཐན་དང་ཧོང་ཀོང། ཐའེ་ཝན་བཅས་ནང་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པར་བློ་འཚབ་ཡོད་པ་བརྗོད་འདུག་དེའི་ཐད་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་ཨ་མི་རི་ཀའི་གཞུང་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་དེ་རྩ་ཆེན་ཞིག་ལ་ངོས་འཛིན་གྱིས་ད་རེས་རྒྱ་ནག་གི་སྲིད་འཛིན་ལྷན་དུ་གླེང་སློང་གནང་བར་ཐུགས་རྗེ་ཆེ་ཞུ་བ་དང་ཆབས་ཅིག་རྒྱ་ནག་གཞུང་གིས་བོད་ཙམ་མ་ཟད་གྲངས་ཉུང་མི་རིགས་ཀྱི་ས་ཁུལ་ཁག་ཏུ་འགྲོ་བ་མིའི་ཐོབ་ཐང་མུ་མཐུད་རྡོག་རོལ་གཏོང་བཞིན་པ་འདི་ནི་འཛམ་གླིང་གི་དཀའ་རྙོག་ཞིག་ཀྱང་ཡིན་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང།
རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་འདི་གི་གནས་སྟངས་ཐོག་ནས་རྒྱལ་སྤྱིའི་ནང་ལོགས་ལ་དཀའ་ངལ་ཆེན་པོ་འཕྲད་ཀྱི་ཡོད་པའི་གི་གནས་སྟངས་ཤིག་ཆགས་ཀྱི་ཡོད་དུས་ཙམ་པ་འདིའི་ཐོག་ནས་རྒྱ་ནག་གཞུང་གི་ནས་ཀྱི་ད་ཕན་ཆད་ལ་འདིའི་སྐོར་ལ་གནད་དོན་སྒང་ལ་སྐད་ཆ་བཤད་ཡོད་མ་རེད་དེ། མ་འོངས་པ་ལ་འདིའི་གནད་དོན་སྒང་ལ་ཨ་རིའི་གཞུང་གི་བསྒྲགས་གཏམ་ནང་ལོགས་ལ་བོད་ཀྱི་གནད་དོན་སྒང་སྐད་ཆ་བཤད་ཡོད་གསུང་བ་དེ་ནང་བཞིན་རྒྱ་ནག་གཞུང་གི་བསྒྲགས་གཏམ་ནང་ལོགས་ལ་བཤད་དགོས་ཡག་གི་གལ་ཆེན་པོ་ཆགས་ཀྱི་འདུག། ཡང་ད་རེས་ཇོ་བྷའི་ཏན་དང་སྲིད་འཛིན་ཞི་ཅིན་ཕིན་གཉིས་མཇལ་འཕྲད་དང་བསྟུན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ཡོངས་ཁྱབ་གསལ་བསྒྲགས་ཤིག་སྤེལ་བའི་ནང། ཞི་ཅིན་ཕིན་གྱི་དབང་བསྒྱུར་འོག་བོད་ནང་གི་ཛ་དྲག་གནས་སྟངས་སྐབས་དེར་སྲིད་འཛིན་ཇོ་བྷའི་ཏན་གྱིས་ཁོང་དང་ཐུག་འཕྲད་གནང་གི་ཡོད་པ་འདི་ནི་བོད་ལྟ་བུར་མཚོན་ན་ཧ་ཅང་གི་གལ་འགངས་ཆེན་པོ་ཞིག་ཆགས་ཡོད་པ་མ་ཟད་ངེས་པར་དུ་སྲིད་འཛིན་གཉིས་ཀྱི་དབར་བོད་དོན་ཐོག་གླེང་སློང་གནང་དགོས་པ་གལ་ཆེ་བའི་སྐོར་འཁོད་འདུག་པ་དང་དེ་སྔོན་ཉིས་སྟོང་ཉི་ཤུ་ལོར་སྲིད་འཛིན་ཇོ་བྷའི་ཏན་གྱིས་འོས་བསྡུའི་དྲིལ་བསྒྲགས་སྐབས་ཁོང་གིས་རྒྱ་ནག་གཞུང་གིས་བོད་མིའི་སྐུ་ཚབ་ལྷན་དུ་གྲོས་མོལ་ཡོང་བར་ཤུགས་སྣོན་རྒྱག་རྒྱུ་ཡིན་པ་བརྗོད་པ་བཞིན་ད་རེས་དེ་ལྟར་གནང་ཐུབ་པའི་རེ་བ་ཡོད་པ་འཁོད་འདུག་ཨ་རིའི་རང་དབང་ཁང་པས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་འཛམ་གླིང་ནང་གི་རང་དབང་གི་གནས་བབ་དང་འབྲེལ་བའི་སྙན་ཐོ་བཏོན་པའི་ནང་བོད་ནི་རང་དབང་མེད་པའི་ཡུལ་ལུང་ཆེས་སྡུག་ཤོས་གྲས་སུ་མིང་འདོན་བྱས་འདུག་པ་མ་ཟད་བོད་དོན་ལས་འགུལ་ལྟེ་གནས་ཁང་གིས་ཀྱང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་བཏོན་པའི་སྙན་ཐོའི་ནང། རྒྱ་ནག་གཞུང་གིས་བོད་ནང་ལོ་དྲུག་ནས་བཅོ་བརྒྱད་ལ་སོན་པའི་བོད་ཕྲུག་རྣམས་བཙན་གྱིས་རང་གི་ཕ་མ་དང་ཁ་བྲལ་བཅུག་སྟེ་མི་སེར་སྤེལ་ཡུལ་གྱི་བཅའ་སྡོད་སློབ་གྲྭ་ཁག་ཏུ་སློབ་འཇུག་བྱེད་བཞིན་ཡོད་པ་གསལ་སྟོན་བྱས་འདུག་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་གནས་ཚུལ་རྒྱུས་ལོན་བྱས་པར་གཞིགས་ན། ཞི་ཅིན་ཕིན་རྒྱ་ནག་གི་སྲིད་འཛིན་དུ་བསྐོ་གཞག་བྱས་པ་ནས་བཟུང་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་ཞན་ཇེ་སྡུག་ཏུ་སོང་ཡོད་པ་ལྟེ་གནས་ཁང་དེ་ཉིད་ཀྱི་ཉམས་ཞིབ་པ་ཕུར་བུ་སྒྲོལ་མ་ལགས་ཀྱིས་འགྲེལ་བརྗོད་གནང་ཞིང། དཔེར་ན་འདི་ལོ་སྤྱི་ཟླ་བཅུ་པ་དང་བཅུ་གཅིག་བཅས་ཟླ་བ་གཉིས་ཀྱི་ནང། གཞིས་ཀ་རྩེ་ནས་ཡིན་པའི་བོད་མི་བསམ་འཕེལ་ལགས་ཚུད་པའི་བོད་ནང་བོད་མི་བརྒྱད་གར་སོང་ཆ་མེད་དུ་གྱུར་ཡོད་པ་མཁྱེན་རྟོགས་བྱུང་བ་ཙམ་ལས་ད་དུང་ཁ་གྲངས་དེ་ལས་མང་བ་ཡོད་སྲིད་པ་འགྲེལ་བརྗོད་གནང་སོང། མི་མང་པོ་ཞིག་གར་སོང་ཆ་མེད་དུ་སོང་བ་དང་ད་ག་ནང་བཞིན་གྱིས་ཡང་འདི་བཙན་འཁྲིད་བྱས་པ་དེ་འདྲའི་གི་གནས་ཚུལ་མང་པོ་ཞིག་གང་འདྲ་ཉེ་ཆར་སྤྱི་ཟླ་བཅུ་པ་བཅུ་གཅིག་ནང་མང་པོ་ཞིག་ང་ཚོས་ཀྱི་དོ་སྣང་བྱུང་སོང། ད་འདི་ང་ཚོས་ཧ་གོ་བ་དེ་འདི་ག་ཚོད་རེད་ཧ་མ་གོ་བ་ག་ཚོད་ཡོད་རེད་ལས་བྱེད་པ་རྒྱ་ནག་གིས་ད་དུ་བྱས་ནས་ཧ་མ་གོ་ཡག་གི་ཐབས་ཤེས་བྱས་ནས་ཨ་ནི་ཧ་མ་གོ་བ་ཐབས་ཤེས་བྱེད་བཞིན་འདུག་ང་ཚོ་འདི་ག་ཚོས་ཀྱི་མཐོང་ན་ཧ་ག་ཚོད་ཡོད་རེད་ད་འདི་ང་ཚོས་བསམ་བློ་གཏོང་ཡག་གི་གནས་ཚུལ་ཞིག་རེད། ཡང་འདི་ཚེས་བཅོ་ལྔ་ཉིན་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་ཨ་མི་རི་ཀའི་སྲིད་འཛིན་ཇོ་བྷེ་ཌེན་གྱིས་སྲིད་འཛིན་ཞི་ཅིན་ཕིན་དང་མཇལ་འཕྲད་སྐབས་བོད་རྒྱ་དཀའ་རྙོག་དེ་བཞིན་གྲོས་མོལ་གྱི་ལམ་ནས་སེལ་དགོས་པ་གླེང་སློང་ཡོང་བའི་སྐོར་སྤྱི་འཐུས་ཚོགས་གཙོས Twitter དྲ་ལམ་བརྒྱུད་འབོད་སྐུལ་ཞུས་འདུག་ཡང་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་བཀྲ་ཤིས་དར་རྒྱལ་ལགས་ཀྱིས་ད་ལྟའི་རྒྱ་ནག་གཞུང་འདི་ནི་ཡིད་ཆེས་བྱ་ཡུལ་གྱི་གཞུང་ཞིག་མིན་ནའང་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ངོས་ནས་ཨ་རིའི་སྲིད་འཛིན་མཆོག་ལ་རྒྱ་ནག་དང་ལྷན་དུ་བོད་དོན་གླེང་སློང་ཡོང་བའི་སྔ་རྗེས་བར་གསུམ་དུ་འབོད་སྐུལ་ཐེངས་མང་ཞུས་ཡོད་པར་འགྲེལ་བརྗོད་གནང་སོང། ཡིན་པས་ནི་ད་ང་ཚོའི་ངོས་ནས་ལྟ་སྟངས་དེ་དལ་ལེ་ཅིག། ཞི་བ་ཅིག

ཨ་མི་རི་ཀའི་ངོས་ནས་རྒྱ་ནག་གཅིག་གི་སྲིད་བྱུས་ངོས་འཛིན་བྱེད་ཕྱོགས་ཐད་འགྱུར་བ་གང་ཡང་ཕྱིན་མེད་ནའང་ཐའེ་ཝན་མཚོ་ཁའི་ཁུལ་དུ་ཞི་བདེ་དང་བརྟན་ལྷིང་ནི་འཛམ་གླིང་གི་ཁེ་ཕན་དང་དོ་སྣང་བྱེད་ཡུལ་ཞིག་ཏུ་གྱུར་ཡོད་ལ་རྒྱ་ནག་གཞུང་གིས་ཐའེ་ཝན་ཁུལ་དུ་དམག་དོན་ལས་འགུལ་སྤེལ་བར་ཚོད་འཛིན་དགོས་པ་ནན་བརྗོད་བྱས་འདུག་གཞན་ཡང་ད་རེས་ཇོ་བྷེ་ཌེན་དང་ཞི་ཅིན་ཕིན་གཉིས་ཀྱི་མཇལ་འཕྲད་འདི་ནི་ཨ་མི་རི་ཀས་མགྲོན་བདག་གནང་བའི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་ལས་ལྷན་ཚོགས་ཀྱི་ཞོར་དུ་མཇལ་འཕྲད་གནང་བ་ཞིག་ཡིན་པ་དང་ལྷག་དོན་དུ་ད་རེས་མཇལ་འཕྲད་སྐབས་ཕྱོགས་གཉིས་དབར་དམག་དོན་གྱི་འབྲེལ་ལམ་སླར་གསོ་ཡོང་བའི་གྲོས་མོལ་བྱུང་འདུག། བཞུགས་སྒར་དྷ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། གཡུ་སྒྲོན་ནས་གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་བ་ཡིན། ཕྱི་ཟླ་བཅུ་གཅིག་པའི་ཚེས་བཅོ་ལྔ་ཉིན་རྒྱ་གར་ནང་དུ་བོད་དོན་ཞུ་གཏུག་གནང་ཕྱོགས་ཀྱི་ལག་བསྟར་འཆར་གཞི་གཏན་འབེབས་གནང་བ་དང་བཅས། རྒྱ་གར་ནང་དྭང་བླངས་བོད་དོན་ཞུ་གཏུག་གནང་ཕྱོགས་ཀྱི་འཐབ་ཇུས་ཚོགས་འདུ་དང་ཟབ་སྦྱོང་མཇུག་བསྒྲིལ་འདུག་དེ་ཡང་ཕྱི་ཟླ་བཅུ་གཅིག་པའི་ཚེས་བཅོ་གསུམ་ནས་ཉིན་གསུམ་རིང་འཚོགས་པའི་རྒྱ་གར་ནང་དུ་དྭང་བླངས་བོད་དོན་ཞུ་གཏུག་གནང་ཕྱོགས་ཀྱི་འཐབ་ཇུས་ཚོགས་འདུ་དང་ཟབ་སྦྱོང་གི་ཚོགས་འདུའི་རིང་ཚོགས་བཅར་བ་རྣམས་ས་གནས་སོ་སོའི་སྡེ་ཁག་ལ་ཆ་བགོས་གནང་སྟེ་རྒྱ་གར་ནང་དུ་བོད་དོན་ཞུ་གཏུག་གནང་ཕྱོགས་སྐོར་བགྲོ་གླེང་གནང་སྟེ་བོད་དོན་ཞུ་གཏུག་གནང་ཕྱོགས་ཀྱི་ལག་བསྟར་འཆར་གཞི་དང་ཞུ་གཏུག་གནང་རྒྱུའི་ཚེས་ཆ་སོགས་གཏན་འབེབས་གནང་ཡོད་པ་རེད། ཉིན་གསུམ་གྱི་འཐབ་ཇུས་ཚོགས་འདུའི་ཐོག་གཏམ་བཤད་གནང་མཁན་ཚོས་རྒྱ་གར་ནང་དུ་བོད་དོན་ཞུ་གཏུག་གནང་ཕྱོགས་ཀྱི་ཐབས་ཇུས་སྐོར་དང། དང་བླངས་བོད་དོན་ཞུ་གཏུག་ལས་འགུལ་གྱི་ངོ་བོ། དམིགས་ཡུལ། ལས་དོན་བྱེད་ཕྱོགས་སྐོར། རྒྱལ་སྤྱིའི་བོད་ཀྱི་གཞོན་སྐྱེས་ཚོགས་ཆེན་ཐོག་ལ་གཏན་ལ་ཕབ་པའི་བོད་དོན་ཞུ་གཏུག་གནང་ཕྱོགས་ཀྱི་ལག་བསྟར་འཆར་གཞི་བཅས་བརྗོད་གཞི་མི་འདྲ་བའི་ཐོག་ནས་གཏམ་བཤད་ངོ་སྤྲོད་གནང་བའི་རྗེས་ལ་ཚོགས་བཅར་བ་རྣམས་ཆ་བགོས་ཀྱིས་རྒྱ་གར་ནང་ས་གནས་སོ་སོར་བོད་དོན་ཞུ་གཏུག་གནང་ཕྱོགས་ཀྱི་བགྲོ་གླེང་དང་ལག་བསྟར་འཆར་གཞི་ཆ་བགོས་གནང་ཞིང། ཚོགས་འདུའི་ཉིན་མཐའ་མར་བོད་ཀྱི་ཆབ་སྲིད་བཙོན་ཟུར་ངག་དབང་འོད་འབར་ལགས་ཀྱིས་བོད་ནང་རྒྱ་ནག་གི་བཙན་གནོན་ལ་ངོ་རྒོལ་བྱུང་རིམ་དང། བཙོན་ཁང་དུ་སྡུག་སྦྱོང་མནར་གཅོད་མྱངས་པའི་སྒེར་གྱི་མྱོང་ཚོར་དང་ད་ལྟའི་བོད་ནང་གི་ཛ་དྲག་གནས་སྟངས། བོད་མི་གཞོན་སྐྱེས་རྣམས་ནས་བོད་ཀྱི་གནས་སྟངས་རྒྱ་གར་གཞུང་དམངས་ལ་ངོ་སྤྲོད་བྱ་རྒྱུ་དང། ཞུ་གཏུག་གནང་རྒྱུ་འབད་བརྩོན་གནང་དགོས་པའི་རེ་སྐུལ་གནང་བའི་རྗེས་དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བོད་དོན་ཞུ་གཏུག་ཚན་པས་བོད་ཀྱི་ཛ་དྲག་གནས་སྟངས་དང་རྒྱ་ནག་གཞུང་གིས་བོད་མིའི་འགྲོ་བ་མིའི་ཐོབ་ཐང་དང་ཆོས་དད་རང་དབང་བརྩི་མེད་རྡོག་རོལ་གཏོང་བཞིན་པ་དང་རིག་གཞུང་བཙན་སྒྱུར་དང་བོད་མི་རྣམས་ལ་ཉེས་མེད་བཙོན་འཇུག་བྱེད་བཞིན་པའི་གནས་སྟངས་གསལ་བཤད་གནང་ཡོད་པ་རེད་འདུག། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ལས་དོན་མུ་མཐུད་སྐྱོང་དགོས་རིགས་ཕྱི་ལོ་ཉིས་སྟོང་ཉི་ཤུ་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ལྔ་ནས་ཉི་ཤུ་དགུ་བར

ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་འགྱངས་མེད་ཡིག་ཐོག་ཏུ་འབྲེལ་བ་གནང་དགོས་པའི་སྐོར་བཀོད་འདུག། རྡོ་རྗེ་གླིང་གནས་སྡོད་བོད་མི་བསྟན་འཛིན་འཇམ་དབྱངས་ལགས་ཀྱིས་གཞོན་སྐྱེས་ཁྲོད་ལུས་སྦྱོང་དང་འཕྲོད་བསྟེན་གྱི་གོམས་གཤིས་དང་སྤྱོད་ལམ་འཇགས་ཐབས་དང་ཁོང་བོད་མི་ཞིག་ཡིན་པའི་ཆ་ནས་རྒྱལ་སྤྱིའི་སྡིངས་ཆའི་ཐོག་ལ་བོད་མིའི་ངོ་བོ་མཚོན་ཐབས་སུ་རྒྱལ་སྤྱིའི་རྩེད་མོའི་འགྲན་བསྡུར་ཞིག་གོ་སྒྲིག་གནང་ཡོད་པའི་སྐོར་ལ་པ་སངས་ཚེ་རིང་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་བ་ཡིན།
ལུས་རྩལ་སྦྱོང་བརྡར་ནི་གཟུགས་གཞི་བདེ་ཐང་ཙམ་མིན་པར་མིའི་སེམས་ཁམས་ཡར་རྒྱས་ཡོང་བའི་བྱེད་ཐབས་ནུས་ལྡན་ཞིག་ལ་ངོས་འཛིན་གྱིས་དེང་སྐབས་མིའི་འཚོ་བའི་གནས་སྟངས་བཟང་དུ་ཕྱིན་པའི་རྐྱེན་གྱིས་རང་ཉིད་ཀྱི་བདེ་ཐང་དང་བདེ་སྲུང་ཐོག་དོ་སྣང་བྱེད་མཁན་ཇེ་མང་དུ་འགྲོ་བཞིན་པའི་དུས་སྐབས་འདིར། རྒྱ་གར་བྱང་ཤར་རྡོ་རྗེ་གླིང་ནང་གནས་སྡོད་བོད་རིགས་བསྟན་འཛིན་འཇམ་དབྱངས་ལགས་ཀྱིས་ཁུལ་དེའི་ནང་བསྟན་འཛིན་འཇིམ་ཞེས་ལུས་སྟོབས་སྦྱོང་བརྡར་ཁང་ཞིག་བཙུགས་ནས་ཁུལ་དེའི་ནང་གི་གཞོན་སྐྱེས་མང་པོ་ཞིག་ལ་ལུས་རྩལ་སྦྱོང་བརྡར་དང་ལོ་ལྟར་བཞིན་ས་གནས་སུ་གཟུགས་སྟོབས་དང་གཟུགས་པོའི་ཆགས་བབ་འགྲན་བསྡུར་སོགས་གོ་སྒྲིག་ཞུ་བཞིན་ཡོད་པ་ལྟར་འདི་ལོ་ཡང་ཁོང་གིས་རྡོ་རྗེ་གླིང་ས་གནས་སུ་འདི་ཚེས་བཞི་དང་ལྔ་བཅས་ཉིན་གཉིས་རིང་བསྟན་འཛིན་རྒྱལ་སྤྱིའི་རྩེ་ཕུད་རྩེད་མོའི་འགྲན་བསྡུར་ཞིག་གོ་སྒྲིག་གནང་ཡོད་འདུག། རྩེད་འགྲན་ཐོག་འབྲུག་བལ་ཡུལ་དང་རྒྱ་གར་བཅས་ནས་ཁྱོན་རྩེད་འགྲན་པ་ཉིས་བརྒྱ་ལྷག་ནས་མཉམ་ཞུགས་གནང་ཡོད་འདུག་ཐེངས་འདིའི་རྩེད་འགྲན་དེ་གོ་སྒྲིག་ཞུ་དགོས་པའི་དམིགས་ཡུལ་གཙོ་བོ་ནི་གཞོན་སྐྱེས་ཁྲོད་ལུས་སྦྱོང་དང་འཕྲོད་བསྟེན་གྱི་གོམས་གཤིས་དང་སྤྱོད་ལམ་འཇགས་ཐབས་དང་ཕྱོགས་ཡོངས་ཀྱི་གོ་རྟོགས་སྤེལ་ཆེད་དང་ཁོང་བོད་མི་ཞིག་ཡིན་པའི་ཆ་ནས་རྒྱལ་སྤྱིའི་སྡིངས་ཆའི་བརྒྱུད་བོད་མིའི་ངོ་བོ་མཚོན་པའི་ཐོག་བོད་དོན་གོ་རྟོགས་སྤེལ་རྒྱུ་སོགས་ཡིན་པ་བསྟན་འཛིན་འཇམ་དབྱངས་ལགས་ཀྱིས་གསུངས་བྱུང།

འདི་ནི་ད་ལྟའི་ད་ང་ཚོ་བོད་ཤོར་བའི་རྗེས་ལ་ཡང་ད་ཡིན་ནའང་གཉིས་པ་འདི་ནས་ནང་ལ་ཡང་ཅིག་བོད་རྒྱལ་ཁབ་ཆེན་པོ་འདི་ལ་ད་ཡང་ཞེས་པའི་ཐེངས་མ་དང་པོ་རུ་ཆགས་ཀྱི་འདུག་བསམ་པའི་ང་རང་གི་ད་ལྟའི་ཚོར་བ་ཆེན་པོ་ཡོད་རེད། བསྟན་འཛིན་འཇམ་དབྱངས་ལགས་ཆུང་དུས་ནས་ལུས་རྩལ་དང་ལུས་སྟོབས་སྦྱོང་བརྡར་ལ་དོ་དབྱིངས་ཆེན་པོ་ཡོད་མཁན་ཞིག་དང་ད་རེས་ཁོང་གིས་རྒྱལ་སྤྱིའི་རྩེད་མོའི་འགྲན་བསྡུར་ཞིག་གོ་སྒྲིག་གནང་བ་དེ་བོད་མིའི་རྩ་དོན་བསྒྲུབ་རྒྱུའི་འགན་འཁུར་ཚོགས་པ་དང་སྒྲིག་འཛུགས་ཙམ་མིན་པར་བོད་མི་མི་རེ་ངོ་རེ་ནས་སོ་སོའི་རྒྱལ་ཁབ་ཀྱི་དོན་དུ་ལས་འགུལ་ཆེ་ཆུང་ལ་མ་ལྟོས་པར་གནང་རྒྱུ།

ད་རེས་བསྟན་འཛིན་འཇམ་དབྱངས་ལགས་ཀྱིས་རྩེད་མོའི་དུས་སྟོན་ཧ་ལས་པའི་ཡག་པོ་གོ་སྒྲིག་ཞུས་འདུག་མ་འོངས་པར་ང་ཚོ་འབྲུག་ཡུལ་ནས་རྩེད་འགྲན་པ་ད་ལོ་ལས་མང་བ་མཉམ་ཞུགས་གནང་རྒྱུའི་འདུན་པ་དང་འདི་ལྟ་བུའི་རྩེད་རིགས་བརྒྱུད་ང་ཚོའི་སྤྱི་ཚོགས་ནང་གཞོན་སྐྱེས་ཚོར་ཆང་རག་དང་བཟི་སྨན་ལང་ཤོར་སོགས་ལས་གྲོལ་ཐབས་སུ་ཕན་ཐོགས་ཆེན་པོ་དང་རྒྱལ་ཁབ་ཕན་ཚུན་ལུས་རྩལ་དང་ལུས་སྟོབས་སྦྱོང་བརྡར་དང་འབྲེལ་བའི་ཤེས་བྱ་དང་ཉམས་མྱོང་སོགས་བརྗེ་ལེན་བྱེད་རྒྱུར་ཕན་ཐོགས་ཆེན་པོ་ཡོང་གི་ཡོད་པ་གསུངས་བྱུང། དེ་བཞིན་རྩེད་མོའི་འགྲན་བསྡུར་ཐོག་མཉམ་ཞུགས་གནང་མཁན་སྒང་ཏོག་ནས་ཡིན་པ་བོད་རིགས་གཞོན་སྐྱེས་བསྟན་འཛིན་ཆོས་འཕེལ་ལགས་ཀྱིས་འདི་ལྟ་བུའི་རྩེད་འགྲན་བརྒྱུད་ང་ཚོའི་སྤྱི་ཚོགས་ནང་གཞོན་སྐྱེས་མང་པོ་ཞིག་ལ་ལུས་སྦྱོང་ལ་དོ་དབྱིངས་ཡོང་རྒྱུར་ཕན་ཐོགས་ཆེན་པོ་ཡོང་གི་ཡོད་པ་གསུངས་བྱུང། དེ་རིང་ཁ་སང་གཞོན་སྐྱེས་མང་པོ་ཅིག་ཐ་མག་ཆང་རག་དང Drugs འདི་ཚོ་བཏུངས་ནས་ཚང་མ་གཟུགས་པོ་ཚང་མ་འཕྲོ་བརླག་བཏང་གི་རེད་བ། འདི་བྱས་ནས་ཨ་ཇོ་བསྟན་འཛིན་གྱི་རྩེད་མོ་འགྲན་སྡུར་གོ་སྒྲིག་གནང་ནས། ང་ཚོའི་གཟུགས་པོ་ལ་ཕན་ཐོགས་ཡ་གཟུགས་པོ་དབྱིབས་སྟོན་ཡ་གཟུགས་པོ་ཡག་པོ་ཆགས་ཡ་འདི་བྱས་ནས་ཕན་ཐོགས་བྱུང་སོང། བསྟན་འཛིན་རྒྱལ་སྤྱིའི་རྩེ་ཕུད་རྩེད་མོའི་འགྲན་སྡུར་དེ་བཞིན་ཁོང་སྒེར་གྱིས་གོ་སྒྲིག་ཞུས་པ་ཞིག་དང་དུས་སྟོན་ཐོག་ཁྱོན་རྒྱ་གར་སྒོར་མོ་འབུམ་ཉི་ཤུ་རྩ་ལྔ་ལྷག་འགྲོ་གྲོན་ཕྱིན་ཡོད་པ་དང། མ་འོངས་པར་ཡང་མང་ཚོགས་ནས་རྒྱབ་སྐྱོར་ཐོབ་པ་ཡིན་ན་མུ་མཐུད་ནས་དེ་ལྟ་བུའི་རྩེད་འགྲན་གོ་སྒྲིག་ཞུ་འཆར་ཡོད་སྐོར་གསུངས་བྱུང། བསྟན་འཛིན་འཇམ་དབྱངས་ལགས་ཁོང་ཆུང་དུས་གཞི་རིམ་སློབ་སྦྱོང་རྡ་སྟེང་བོད་ཁྱིམ་དང་དེ་ནས་རྡོར་གླིང་བོད་གཞུང་གཏན་སློབ་བཅས་ནས་གནང་རྗེས་རྡོ་རྗེ་གླིང་སེན་ཇོ་སིབ་གཙུག་ལག་སློབ་གྲྭ་ནས་གཙུག་ལག་སློབ་ཐོན་གནང་ཡོད་པ་རེད་ཁོང་ནས་ད་བར་གཟུགས་སྟོབས་འགྲན་རྩོད Body Building Contest མང་པོའི་ནང་ཞུགས་མྱོང་ཡོད་པ་མ་ཟད་བྱ་དགའ་ཡང་མང་པོ་ཐོབ་ཡོད་པ་དང་ཉེ་བའི་ཆར་ཁོང་འཛམ་གླིང་ནང་གི་གྲགས་ཆེ་བའི་ལུས་སྟོབས་འགྲན་རྩོད Amateur Olympic Contest ནང་མཉམ་ཞུགས་གནང་རྒྱུའི་གོ་སྐབས་དང་མཐར་ཨང་རིམ་བཅུ་པ་ལོན་ཐུབ་པ་བྱུང་ཡོད་པ་རེད་འདུག་རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང།

སྐྱབས་རྗེ་སྲོག་རྩེ་རིན་པོ་ཆེ་མཆོག་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་བརྒྱད་ལོར་འཁྲུངས་ཤིང་རྗེ་བཙུན་མི་ལའི་དངོས་སློབ་རས་ཆུང་པ་ནས་བཟུང་སྐུ་འཕྲེང་དྲུག་པ་ཡིན་པར་ངོས་འཛིན་དང་སྐུ་ཐོག་གོང་མའི་སྐུ་འཕྲེང་ལྔ་པ་ནས་རིན་པོ་ཆེ་མཆོག་སྐུའི་ཡང་སྲིད་ཕེབས་རྒྱུའི་སྐོར་ཕྱག་བྲིས་འཇོག་གནང་མཛད་ཡོད་པའི་ལོ་རྒྱུས་ཡོད་པ་མ་ཟད། དེའི་སྐབས་སྨིན་གླིང་མཁན་པོ་རྡོར་འཛིན་མཆོག་གིས་ཀྱང་ལོ་ཤས་སྔོན་དུ་སྐྱབས་རྗེ་རིན་པོ་ཆེ་མཆོག་དེ་ཉིད་གང་དུ་འཁྲུངས་མིན་སོགས་ལུང་བསྟན་མཛད་ཡོད་པ་དང། དེའི་རྗེས་འབྲུག་པ་ཡོངས་འཛིན་བརྒྱད་པ་རྟོགས་ལྡན་དཔག་བསམ་རྒྱ་མཚོ་མཆོག་ལ་སྲོག་རྩེ་རིན་པོ་ཆེའི་ཡང་སྲིད་ཀྱི་རྟགས་མཚན་གསལ་བར་སྔོན་གཟིགས་ཀྱིས་དགུང་ལོ་ལྔའི་ཐོག་ངོས་འཛིན་མཛད་པ་དང་རྒྱལ་དབང་ཀརྨ་པ་སྐུ་ཕྲེང་བཅོ་ལྔ་མཁའ་ཁྱབ་རྡོ་རྗེ་མཆོག་གིས་ཡང་སྲིད་འཁྲུལ་བྲལ་ཡིན་པར་ངོས་འཛིན་མཛད་འདུག་སྲོག་རྩེ་རིན་པོ་ཆེ་མཆོག་ནི་བདུད་འཇོམས་རིན་པོ་ཆེའི་ཞལ་སློབ་རྙིང་ཤོས་ཀྱི་གྲས་ཤིག་དང། འབྲུག་པ་བཀའ་བརྒྱུད་དང་བདུད་འཇོམས་གཏེར་གསར་གྱི་བརྒྱུད་འཛིན་གཙོ་བོའི་གྲས་ཤིག་ཀྱང་ཡིན་འདུག་ཁོང་ནི་རྒྱ་གར་བྱང་ཕྱོགས་ལ་དྭགས་སུ་བཞུགས་ཡོད་ཅིང་ལོ་གསུམ་གྱི་བསྙེན་མཚམས་ཐེངས་ཁ་ཤས་དང་དེ་ལས་ཐུང་བའི་བསྙེན་མཚམས་མང་པོ་གྲུབ་ནས་སྐུ་ཚེ་ཕྱེད་ཀའི་རིང་ལ་སྐུ་མཚམས་དམ་པོར་བཞུགས་གནང་ཡོད་འདུག་སྐྱབས་རྗེ་གང་གི་རྩ་བའི་བླ་མ་གཙོ་བོ་ནི་ཁ་རག་ཡོངས་འཛིན་རིན་པོ་ཆེ་མཆོག་དང་སྐྱབས་རྗེ་བདུད་འཇོམས་འཇིགས་བྲལ་ཡེ་ཤེས་རྡོ་རྗེ་མཆོག། སྤོ་ལོ་མཁན་ཆེན་རྡོ་རྗེ་རིན་པོ་ཆེ་མཆོག་བཅས་ཡིན་འདུག། རྒྱ་གར་ནང་རིན་པོ་ཆེ་མཆོག་གི་གདན་ས་ཐོག་མར་གཙོ་བོ་ནི་ལ་དྭགས་ཧན་ལི་བཀྲ་ཤིས་ཆོས་གླིང་བཙུན་མའི་སྡེ་ཡིན་པ་དང་དེའི་རྗེས་དགོས་པའི་དབང་གིས་འབྲས་ལྗོངས་གུ་རུའི་གནས་ནང་མཁའ་སྤྱོད་དཔལ་རིར་ཕེབས་བཞུགས་ཀྱིས་རྒྱལ་བསྟན་སྤྱི་དང་ཁྱད་པར་བོད་ཡུལ་ཁ་བ་གངས་ཅན་དང་འབྲས་ལྗོངས་ཀྱི་བདེ་ཐབས་ལ་དམིགས་ཏེ་བཀྲ་ཤིས་ཆོས་གླིང་བཙུན་མའི་སྡེ་དང་སྒྲུབ་ཁང་གསར་བཞེངས་གནང་ནས་ད་ལྟ་བཙུན་མ་རྣམས་བཤད་སྒྲུབ་ཟུང་འབྲེལ་ཆོས་ཕྱོགས་ཀྱི་བྱ་བ་གནང་དང་གནང་མུས་རེད་འདུག། རྒྱ་གར་འབྲས་ལྗོངས་ནང་གནས་བཞུགས་སྐྱབས་རྗེ་སྲོག་རྩེ་རིན་པོ་ཆེ་མཆོག་གི་ཞབས་ཕྱི་སྲས་ཡེ་ཤེས་རྡོ་རྗེ་ལགས་སུ་ཉེ་ཆར་སྐྱབས་རྗེ་སྲོག་རྩེ་རིན་པོ་ཆེ་མཆོག་དགུང་ལོ་དགུ་བཅུ་གོ་དྲུག་ཐོག་དགོངས་པ་རྫོགས་པའི་གནས་ཚུལ་དང་འབྲེལ་བའི་སྐོར་ལ་བཀའ་འདྲི་ཁག་ཅིག་ཞུ་རྒྱུ་ཡིན། སྲས་ཡེ་ཤེས་རྡོ་རྗེ་ལགས་སྐུ་ཁམས་བཟང། རོང་བཀྲ་ཤིས་བདེ་ལེགས་ལགས་སོ། ཉེ་ཆར་སྔ་འགྱུར་བསྟན་པའི་སྐྱབས་རྗེ་སྲོག་རྩེ་རིན་པོ་ཆེ་མཆོག་ནི། དགུང་ལོ་དགུ་བཅུ་གོ་དྲུག་ཐོག་ལ་དགོངས་པ་གཞན་དོན་སུ་གཤེགས་པའི་ཡིད་སྐྱོའི་གནས་ཚུལ་ཞིག་ཐོན་ཡོང་གི་འདུག་རིན་པོ་ཆེ་དགོངས་པ་རྫོགས་ས་དེ་ས་ཆ་ག་པ་ལ་རྫོགས་གནང་མིན་དང། དེ་ནས་ད་ལྟ་རིན་པོ་ཆེའི་དགོངས་པ་རྫོགས་ཚར་བའི་རྗེས་སུ་སྐུ་གདུང་གི་གནས་སྟངས་ག་འདྲ་ཆགས་ཡོད་མེད་སྐོར་ལ་ཅིག་གསུང་རོགས་གནང་དང།
ལགས་སོ་ལགས་སོ། ད་སྐྱབས་རྗེ་རྡོ་རྗེ་འཆང་གོང་མ་སྐུ་གཤེགས་དེའི་དགོངས་པ་དེ་རྫོགས་ཏེ་ལྡི་ལི་ལ་རྒྱལ་ས་ལྡི་ལི་ལ་སྨན་བཅོས་ལ་བཞུགས་གདན་འཇགས་ནས་ད་ལོ་གཅིག་ལྷག་ཙམ་བཞུགས་གདན་འཇགས་པ་རེད་དེ་ད་ནི་གློ་བུར་དུ་དེ་བ་དགོངས་པ་ཆོས་དབྱིངས་སུ་ཐིམ་ཚར་འདུག་ད་དེ་ནས་ད་ལྟ་སྐུ་གདུང་དེ་དེ་ནས་མ་གིར་ཐུགས་དམ་ལ་བདུན་ཕྲག་གཅིག་བཞུགས་པའི་མཐའ་མ་འདྲ་པོ་དེ་ལ་དེ་ནས

ཆོས་དོན་ལས་ཁུངས་བློན་ཆེན་དང་མི་མང་ཁག་གིས་དེ་ནས་དེ་ནས་བཀྲ་ཤིས་སྡིངས་ལ་ཡར་ཕེབས་བསུ་བྱས་པ་ཅིག་གིས་དེ་ནས་ད། ལྷོ་འབྲས་ལྗོངས་དང་ནུབ་འབྲས་ལྗོངས་ཀྱི་དགོན་སྡེ་ཁག་སྒང་ག་གིས་ཕེབས་བསུ་རྒྱས་པར་བྱས་ནས་ད་ལྟ་ཡར་གདན་ས་མཁའ་སྤྱོད་དཔལ་རི་ལ་གདན་ཞུ་ཞུས་ནས་སྐུ་གདུང་ད་ལྟ་མཆོད་འབུལ་ཞུས་ཏེ་བཞུགས་མུས་ལ་ཡིན།
ལགས་སོ། ཨ་ནི་ད། ཇི་ལྟར་ད་རིན་པོ་ཆེ་མཆོག་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་རྗེས་ནས་ད་བོད་ནས་ཚུར་རྒྱ་གར་ལ་ཆིབས་བསྒྱུར་གནང་དུས་ཐོག་མར་ས་ཆ་ག་པ་ལ་བཞུགས་གདན་འཇགས་གནང་ཡོད་མེད་དང་ཨ་རིན་པོ་ཆེ་མཆོག་གི་ཐུགས་དམ་ཉམས་བཞེས་སྐོར་དང་བླ་མ་བསྟེན་གནང་པ་དེ་ཚོའི་སྐོར་ལ་འགྲེལ་བཤད་འབིགས་འབིགས་ཅིག་གནང་རོགས་གནང་དང། ཨོ་ལགས་སོ། སྐྱབས་རྗེ་ཁོང་ཞིང་གཤེགས་གོང་མ་དེ་ཆིབས་བསྒྱུར་གནང་དུས་དེ་བོད་ནས་འབྲུག་བརྒྱུད་ནས་ཆིབས་བསྒྱུར་གནང་འདུག་འབྲུག་ལ་ཡ་གིར།

མཚན་གཞི་སྣ་འགྱུར་ལེན་ཞལ། ལགས། དེ་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མྱུར་བྱོན་གསོལ་འདེབས་ལྗགས་རྩོམ་གནང་བ་དེའི་མཇུག་ཏུ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་སྐྱབས་རྗེ་སྲོག་རྩེ་རིན་པོ་ཆེ་རྣམ་གཉིས་ཆོས་སྲིད་གང་ཅིར་ནང་མར་གྱུར་བའི་འབྲེལ་འདྲིས་ཆེ་ཤེས་ཞེས་པ་དེ་འདྲས་ཅིག་གསུངས་འདུག་ཨང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་རིན་པོ་ཆེ་རྣམ་གཉིས་བར་ལ་འབྲེལ་འདྲིས་ཆེན་པོ་དང་ཐུགས་འདྲིས་ཆེན་པོ་དེ་འདྲས་ཅིག་ཡོད་པ་འདྲ་དེའི་སྐོར་ལ་ཅིག་གསུང་རོགས་གནང་དང། ལགས་སོ། ད་སྐྱབས་རྗེ་ཞིང་གཤེགས་གོང་མ་དེ་དང་སྐྱབས་མགོན་ཡེ་ཤེས་ནོར་བུ་རྣམ་པ་གཉིས།

གོང་མ་དེ་ཆིབས་བསྒྱུར་གནང་ནས་སྐུ་མདུན་མཉམ་དུ་བཞད་རྗེས་ནས་ཞོགས་ཀྱི་ཆུ་ཚོད་དགུ་པ་ནས་དགོང་དྲོའི་ཆུ་ཚོད་གསུམ་པ་བར་དུ་ད་རྣམ་པ་གཉིས་མཉམ་དུ་ཡ་གི། བཀྲ་ཤིས་སྡིངས་ཀྱི་སྐྱབས་རྗེ་གོང་ས་ཆེན་པོ་མཆོག་གི་གཟིམ་ཆུང་ལ་བཞུགས་གདན་འཇགས་པ་རེད་དེ་དེའི་ཁྲོད་ལ། ལྷན་བཤད་གྲབས་ག་རེ་གནང་ཡོད་དགོས་རེད་དེ་རྒྱུན་དུ་ནས་མ་ཤེས་ནས་སྐྱབས་རྗེ་སྲོག་རྩེ་གོང་མ་དེ་གིས་སྐྱབས། ཡེ་ཤེས་ནོར་བུའི་སྐུ་དང་ཞབས་པད་བརྟན་ཡག་དང་བོད་བསྟན་སྲིད་ཁོ་རང་སངས་རྒྱས་ཀྱི་བསྟན་པ་དང་སེམས་ཅན་དོན་དག་དགོངས་པ་བཞེས་ཡག་ཅིག་མ་གཏོགས་བླ་ཆེན་ཆེ་ཁག་ནང་བཞིན་འདུ་འཛོམས་ཆེན་པོ་དེ་དང་ཕྱི་རྒྱལ་མི་རིགས་འདྲ་བོ་འབྲེལ་བ་ཚན་རྩ་བ་ཁོ་རང་ནས་ད་ང་ཞབས་ཞུ་ཞུས་ནས་ལོ་སུམ་ཅུ་ལྷག་ཏུ་འགྲོ་གི་བ་རེད་ཉི་མ་ཡོད་མཁན་སྒྲུབ་ཆེན་འདྲ་བོ་ག་པར་ཚུགས་ན་ཡང་ད་ང་རེད་གང་ཡོད་གི་རེད་ངས་མ་རྩ་བཤད་གི་སྒྲུབ་པ་སྒྲུབ་པ་རེད་ཕུ་ངས་ཡོད་ན་ཁོང་ཚོ་ཟ་གི་རེད་མ་རེད་ཁྱེད་རང་ཚོ་རླུང་ཡིག་ཡིག་ལ་སོགས་པ་དང་ཁྱབ་བསྒྲགས་ཆེ་རྩ་བ་ནས་བྱེད་མ་ཚོད་ང་ཚོ་སྒྲ་དྲི་མ་འབྱེད་ས་ཡག་ཡོག་མ་རེད་ཡིན་ན་ད་རྒྱུན་དུ། བསྟན་བཤན་དང་ད་ལྟའི་བོད་ཀྱི་མ་འོངས་ཀྱི་ཚོ་འདྲ་ལ་གུ་རུའི་སྦས་གནས་ལས་ཁྱད་པར་ཆེ་བ་དེ་ནི་འདྲེན་འཇོག་འདི་མེད་པའི་རྐྱེན་རྐྱེན་གདན་ས་འདྲ་བ་སྟེ་དེ་རུ་ན་དེ་རུ་ད་ད་ད་ཁར་ཚོ་རེད་གཙོ་བོ་འདྲ་བ་གཙོ་ཆེན་འདི་ལ་གུ་རུ་སྣང་སྲིད་ཟིལ་གནོན་ཕུར། ཐོག་བརྩེགས་གཉིས་བྱས་པ་གཅིག་དང། དེ་ནས་གུ་རུའི་སྟོང་གཅིག་སྐུ་གཅིག་དང་སྒྲོལ་མའི་སྟོང་གཅིག། དེའི་འཁྲུལ་ཞིག་རིན་པོ་ཆེ་དངོས་སུ་ཡ་གིར་ཞབས་སོར་འཁོད་ནས་ཞྭ་ལུག་རྟེན་གཙོའི་དུང་ཆོས་རྟེན་གཙོ་ཕུད་རབ་གནས་གནང་ནས་རྒྱས་ཤིག་ཡོད་པ། ད་ད་ལྟ་ང་རང་ཚོ་ལྟ་གི་ཡིན་ན་རྒྱ་བོད་ག་པར་ཡིན་རུང་ད་ལྟ་བར་དུ་དགོན་པ་དེ་འདྲའི་གཅིག་ས་འདི་ལ་ཡོད་མེད་པ་ར་བར་ད་ལྟ་ནས་དྲན་བྱུང་ན་ཕྱག་བཏབ་བཞེས་ཡོད་རེད། དེ་ནི་རྒྱུན་དུ་མཛད་རྣམ་ལྟ་བུ་དེ་ཕྱག་མཆོད་མི་ཁོ་རང་མ་གཏོགས་པའི་ཁྱབ་བསྒྲགས་ཕར་ཕྱི་རྒྱལ་ལ་ཕེབས་ཡ་མི་ལ་འབྲེལ་བ་གནང་སྟེ་རྒྱུན་དུ་གནང་ཡ་མེད་པས་སྦས་པའི་རྣལ་འབྱོར་གུ་རུའི་སྦས་གནས་ཡིན་ཞི་བའི་ཚུལ་ལ་བཞུགས་རྒྱུ་གནང་དངོས་སུ་བཞུགས་རྒྱུ་མ་གཏོགས་པ་མི་བླ་མ་རྩ་བ་རི་ལ་མེད་པར་འདྲ་ཞིག་ཡིན་དངོས་སུ་ཞུ་རྒྱུ་ང་རང་རང་གདའ། ད་གང་དགའ་རང་གི་ད་ལྟ་དེ་འདྲའི་ཚེ་གཅིག་ཏུ་གྱུར་པར་དེ་འདྲའི་ལ་དྭགས་རེད་འབྲས་ལྗོངས་རེད་གང་གིས་ཁོང་འདྲ་བའི་བླ་མ་ད་ལྟ་བར་མཇལ་མ་མྱོང་ཞུ་མི་གཙང་གཙང་ལ་ཡིན། ལགས་སོ། ཨ་ནི་ད་ངའི་འདི་དྲི་བ་ཐ་མ་དེ་ཆགས་ཀྱི་འདུག་རིན་པོ་ཆེ་སྔོན་མ་ཡིན་ན་ད་མང་ཆེ་བ་ལ་དྭགས་ཧམ་ལེ་བྱང་ཐང་ལ་བཙུན་མའི་དགོན་པ་ད་གཅིག་བསྐྱོན་གནང་བཞག་ཨོ་དེ་ལ་ད་བཞུགས་གདན་འཇགས་གནང་གི་ཡོད་པ་དང་ཕྱིས་སུ་ད་སྐུ་ཁམས་འཕྲོད་བཞེས་ཀྱི་དབང་གིས་འབྲས་ལྗོངས་བཀྲ་ཤིས་ཆོས་གླིང་གི་དགོན་པ་ཞིག་ཕྱག་བཏབ་གནང་ནས་ད་བཙུན་མའི་སྒྲུབ་སྡེ་བཙུགས་གནང་ནས་མང་ཆེ་བ་འདི་རང་ལ་བཞུགས་གདན་འཇགས་གནང་གི་འདུག་བཀྲ་ཤིས་ཆོས་གླིང་གི་དགོན་པའི་གནས་སྟངས་དེ་ག་འདྲས་ཆགས་ཡོད་ན་དེ་ནང་ནས་བཙུན་མ་མང་ལོས་དང་བཙུན་མ་ཚོའི་ཡོང་ཁུངས་དེ་ཚོ་ད་ལ་དྭགས་རང་ནས་ཡིན་ནའང་ཡང་འབྲས་ལྗོངས་ཁུལ་ནས་ཡང་ཨ་ནེ་གནང་མཁན་དེ་འདྲས་མང་པོ་ཡོད་ན། ཨོ་ད་དགོན་པ་དེ་གི་གནས་སྟངས་དགོན་པ་དེ་ལྟེ་བ་འདྲ་བ་ལ་དྭགས་ཡིན་ད་ལྟ་ཡ་གི་ཨ་ནེ་ཡོད་པ་ཚོ་བརྒྱ་ཆ་ནི་དགུ་བཅུ་ལ་ལ་དྭགས་གཙང་གཙང་ལ་ཡིན་ད་དེ་ནས་ད་བརྒྱ་ཆ་ནི་བཅུ་དེ་ང་ཚོ་འབྲས་ལྗོངས་ཀྱི་ཨ་ནེ་ཡོད་ད་དེ་མ་ལས་སུ་གང་ཡང་མེད་ཚུལ་ཤོད་ད་བརྒྱ་ཆ་ནི་དགུ་བཅུ་ཐམ་པ་ལ་དྭགས་ཀྱི་སྔ་མ་གི་ཕ་གི་དགོན་པ་རང་ནས་ཚུར་ད་དགོན་པ་དེ་གཉིས་ཕར་རྒན་གཞོན་ལ་རི་སྐུ་བགྲེས་པ་ཚོ་ཕ་གི་ཧམ་ལེ་ལོ་སུམ་སྟོང་ཙམ་འཕགས་པའི་ཆུ་བོ་འདུག་འདུག་རུ་དམ་དར་དགེ་རྒན་དང་གང་ག་བཞག་གནང་ནས་སློབ་སྦྱོང་ནས་གང་ག་ཕུལ་དུ་ཕྱིན་པ་དམ་དར་བསྡད་ཡོད། ད་ཨ་མ་ཨ་ནེ་གང་ག་ལ་དྭགས་པ་རང་ལ་བརྒྱ་ཆ་དགུ་བཅུ་ཡིན་ད་བཅུ་དེ་ང་ཚོའི་འབྲས་ལྗོངས་རང་མི་རྒྱུ་ཡོད། ལགས་སོ་སེ་ཡེ་ཤེས་རྡོ་རྗེ་ལགས་དེ་རིང་ཁྱེད་རང་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལེ་ཚན་འདི་ནང་ཕེབས་རྗེས

བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་དེའི་ནང་ཉེ་ཆར་རྒྱ་ནག་གཞུང་གིས་བཏོན་པའི་རྒྱབ་ཤ་དཀར་པོའི་དེབ་ཀྱི་ནང་བོད་ཀྱི་གནད་དོན་ཁོངས་གང་འཁོད་པའི་ཐད། བོད་མིའི་སྒྲིག་འཛུགས་ཀྱི་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་དང་ལྷན་དུ་དེ་ག་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ལགས་ནས་གླེང་མོལ་ཞུས་པ་ཞིག་སྙན་སྒྲོན་ཞུ་བ་ཡིན། ལགས་སོ་རྒྱ་གར་རྡ་རམ་ས་ལ་ནས་བོད་དང་རྒྱལ་སྤྱིའི་གནས་བབ་གསན་མཁན་རྣམ་པ་ཚོ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་རྒྱུ་དང་ཆབས་ཅིག་ཏུ། དེ་རིང་ངེད་ཀྱི་ནས་རྒྱ་གར་རྡ་རམ་ས་ལ་ལ་རྟེན་གཞི་ཆགས་པ་གི་བོད་ཀྱི་སྲིད་ཇུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཆེད་དུ་ལས་རིམ་གྱི་ནང་གདན་ཞུས་ཀྱིས་ནས་ད་ནི་གཅིག་ཉེ་ཆར་རྒྱ་ནག་གཞུང་གིས་བཏོན་པ་གི་རྒྱབ་ཤ་དཀར་པོ་གི་དེབ་གི་སྐོར་ལ་གླེང་མོལ་བྱེད་རྒྱུ་ཡིན་ཐོག་མར་སྐུ་ངོ་ལ་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་ཏུ། ད་ཉེ་ཆར་རྒྱ་ནག་གཞུང་གིས་ཡང་རྒྱབ་ཤ་དཀར་པོ་གི་དེབ་ཅིག་བཏོན་ཡོད་རེད་དེ་འདྲ་ཡིན་དུས་ཙང། ཐོག་མའི་ཆ་ལ་སྐུ་ངོ་ལགས་ཀྱིས་ཡང་ཉེ་ཆར་བཏོན་འཇུག་གི་རྒྱ་ནག་གཞུང་གི་ནས་རྒྱབ་ཤ་དཀར་པོ་གི་དེབ་དེ་སྔོན་མ་གི་དེ་ཚོ་དང་མ་འདྲ་བ་གི་ཡང་ཅིག་ཁོ་རང་ཚོ་གི་དེའི་ནང་ལ་བརྗོད་དོན་གསར་བ་འདྲ་བོ་དང་ནང་དོན་དེ་ཚོ་མི་འདྲ་བ་འདྲ་བོ་དེ་འདྲ་ག་འདྲ་གནང་ཡོད་ན།
སྤྱིར་བཏང་རྒྱ་ནག་གི་དེ་རྒྱབ་ཤ་དཀར་པོ་བཏོན་ཡ་དེ་ད་ཕན་ཆད་ག་དུས་ཡིན་ན་ཅིག་ཐོག་མ་དེ་བོད་ཀྱི་བདག་དབང་གོ།

དེ་འདྲའི་སྐོར་ལ་དེ། ད་དང་འདྲ་ཆེ་ཟེར་རོགས་དང་ཚིག་འདྲ་ཆེ་དེ་འདྲ་གི་རྒྱབ་ཤོག་དཀར་པོ་བཏོན་གི་ད་ད་རེས་དེ་བཏོན་དེ་དེ་དེ་འདྲ་འདྲ་བོ་ཆེ་བ་ར་གཙོ་ཆེ་ཤོས་ཞི་ཅིན་ཕིང་འདས་པའི་ལོ་བཅུ་གྲངས་ལྷག་གི་ནང་བོད་ཀྱི་སྲིད་བྱུས་སྐོར་ལ། བོད་ཐོག་འཛིན་པའི་སྲིད་བྱུས་དེ་ཚོ་སྐོར་ལ། མཐའ་གཏང་ཟེར་ནི་མི་འདུག་ས་བཤེར་ཟེར་ནི་མི་འདུག། ད་མ་འོངས་པ་དུས་ཚོད་ངེས་ཅན་ཞིག་གི་ནང་ལ། མུ་མཐུད་དེ་དེ་གི་རྒྱབ་ཤོག་དཀར་པོ་དེ་གི་ནང་ལ་བཏོན་བདེ་བ་སྲིད་བྱུས་ཡོད། དེ་གི་ནང་ལ་དེ་འདྲ་ཅིག་འགྲོ་གི་ཡིན་པ་ཞིག་ཚོད་དཔག་བྱེད་ས་གཞི་རྩ་འདྲ་བྱས་ཚེ་དེ་འདྲ་ཅིག་མིན་འགྲོ་བསམ། སྐུ་ངོ་ལགས་ནས་གཅིག་སྐུ་ངོ་ལགས་ཀྱིས་གཟིགས་པ་ཡིན་ན་ད་ཅིག་སྤྱིར་བཏང་གི་རྒྱ་ནག་གཞུང་གི་ཁོ་རང་ཚོ་ལ་རྒྱལ་སྤྱིའི་ཐོག་ནས་སྐྱོན་བརྗོད་མང་པོ་ཅིག་སླེབས་གི་ཡོད་རེད་བོད་དང་ཤིན་བོད་དང་ཤར་ཏུར་ཀུ་སི་ཐན་ད་ག་ནང་བཞིན་གི་ནི་ཐའེ་ཝན་དང་ཨ་ནི་ཧོང་ཀོང་དང་དེ་འདྲའི་གི་གནས་སྟངས་གི་ཐོག་ནས། དེང་སང་སྦད་དེ་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་ཡ་དང། མི་མང་པོ་ཅིག་འཇུ་ཡ་དང། བོད་རིགས་མང་པོ་ཡང་སྦད་དེ་བརླག་འགྲོ་ཡ་དང་དེ་འདྲ་གི་སྐྱོན་བརྗོད་མང་པོ་ཅིག་ཡོང་གི་ཡོད་དེ་འདྲ་གི་གནས་སྐབས་ལ་ཁོ་རང་ཚོ་གི་ཡང་ཅིག་རྒྱབ་ཤ་དཀར་པོ་གི་ནང་ལ་ཅིག་དམིགས་བསལ་གི་ཁོ་རང་ཚོ་གི་བོད་དང། ད་ནི་ཤར་ཏུར་ཀུ་སི་ཏན་དུ་དེ་སོགས་གི་གནས་ཅིག་གི་གནས་སྟངས་གི་འགྲོ་བ་མིའི་ཐོབ་ཐང་དང་དེ་འདྲ་གི་གནས་བབ་གི་ཐོག་ཡང་ཁོ་རང་ཚོ་གསལ་བཤད་འདྲ་བོ་ག་འདྲ་ཅིག་གནང་ཡོད་རེད་ལགས།
སྤྱིར་བཏང་ད་རེས་བཏོན་ཡ་དེ་ཞི་ཅིན་ཕིན་དེ་ཨ་རི་ལ་འགྲོ་གི་འདུག་པ།

འདོད་པ་དེ་ཡོད་ས་མ་རེད་ག་རེ་ཟེར་ན་ཨ་མི་རི་ཀ་ནི་དཔོན་པོ་གཅིག་ག་རེ་ཟེར་ན་མཁས་པ་རེད་དཔོན་པོ་རེད་མངའ་སྡེའི་བློན་ཆེན་རེད་ཟེར་ཡ་དང། ཚོང་བདག་ཅིག་རེད་ཟེར་ཡ་དེ་ཚོ་ཡོང་བ་ཡིན་ན་སྤྱིར་བཏང་རྒྱལ་ཁབ་རྒྱལ་ཁབ་ཕན་ཚུན་བར་ལ་དེ་ཚོ་སླེབས་དུས་ཁོ་རང་གནས་རིམ་བབ་པའི་མི་ཐུག་འཕྲད་བྱེད་དགོས་འོན་ཀྱང་དེ་ཚོ་ཚང་མ་ཞི་ཅིན་ཕིང་ཚང་མ་ལ་ཐུག་འདུག་ཨ་མི་རི་ཀ་དཔོན་རིགས་ཅིག་རེད་ཟེར་ན་ཚང་མ་དེ་བཞིན་ཨ་མི་རི་ཀ་ལ་ཐུག་འདི་ཐུག་ནས་དེ་ནས་ཁོ་འབྲེལ་བ་དེ་ཡག་པོ་ཡོང་ཡ་རེ་བ་ཞིག་བྱེད་ཡོད་དེ་བ་ཅིག་ག་རེ་ཡོང་སྔོན་མ་ཐེངས་གཅིག་ཁོས་བཤད་སོང་བ་དེ་ཨ་མི་རི་ཀ་དང་རྒྱ་ནག་གཉིས་སྦད་དེ་མཛའ་འབྲེལ་བྱེད་ཡ་ཕན་ཚུན་འབྲེལ་བ་ཡག་པོ་བྱེད་ཡ་དེ་གི་རྒྱུ་མཚན་སྦད་དེ་སྟོང་ཕྲག་མང་པོ་བགྲང་ཡ་ཡོད་རེད་ཟེར། ང་གཉིས་བར་ལ་ཁ་གཏད་གཅོག་དགོས་ཡ་རྒྱུ་མཚན་གཅིག་ཡང་ཡོད་མ་རེད་ཟེར་དེ་ཁོས་དེ་འདྲ་བཤད་དེ་དེ་ཚོ་ཚང་མ་དེ་ཁོ་རང་གི་འདོད་པ་དང་དེ་ཚོ་གི་འདོད་པ་གི་ཆེད་དུ་དེ་ད་རེས་ཨ་རིར་འགྲོ་དེ་དེ་རྒྱབ་ཤོག་དཀར་པོ་དེ་བཏོན་ནས་ཁོས་ག་རེ་བྱས་ཡོད་ཟེར་ན་དེ་ནང་ལ་གཙོ་ཆེ་ཤོས་ནུབ་ཕྱོགས་པ་གི་དོ་སྣང་ཞིག་བྱེད་སྡོད་ཡ་གི་དཔེར་ན་དེ་དཔལ་འབྱོར་ཡར་རྒྱས་ཁོར་ཡུག་སྲུང་སྐྱོབ། དང་དེ་ཚོའི་ཐོག་མང་པོ་ཞིག་བྲིས་འདུག་དེ་ནི་ལྷག་པར་ཁོར་ཡུག་སྲུང་སྐྱོབ་དང་དཔལ་འབྱོར་ཡར་རྒྱས་སྐོར་ལ་ད་རེས་ཀྱི་རྒྱབ་ཤ་དཀར་པོའི་བརྗོད་གཞི་གཙོ་བོ་ཞིག་རེད་བྱ་དེ་ནི་ཤུགས་གཅིག་ཏུ་དེ་ནས་ཡང་རྒྱལ་ཁབ་གཅིག་གྱུར་སྐོར་ཡ་དང་ཅི་ག་རེ་ཤོར་རོ། ཁོ་ཚོ་དེ་དྲིལ་བསྒྲགས་ག་རེ་བྱས་པ་མི་མང་དེ་ཚོ་རྒྱ་ནག་དང་སྐྱིད་པོ་ཡོང་ཡ་ག་རེ་བྱས་ཡོད་ཟེར་ཡ་བྱ་བ་སྐུ་གཤེགས་དང་རྣམ་པ་དེ་ཅི་མཚོན་ཟེར་ནས་རྒྱུ་བ་ཡིན་པ་ཅིམ་སྣང་བ་མིན་པ། ཅི་བས་པ་དང་ང་ཚོས་རྒྱ་ནག་སྐྱིད་པོ་བཟོ་ཡག་ཡོད་རེད་ཟེར་ཡག་ཆེ་བ་སྐྱིད་པོ་བཟོ་ཟེར་དུས་ཆེས་སྡུག་པོ་དང་མིན་པ་འདྲ་བོ་ཅིག་འདུག་བ། ང་ག་རེ་ཡོད་པ་ངས་ཁྱོད་རང་ལྟོས་ཡོད་པ་བཟོས་ཡོད་རེད་ཟེར་བ་དེ་འདྲའི་འདྲ་བོ་འགྲེལ་བཤད་རྒྱག་དེ་འདྲའི་རྣམ་པ་ཅིག་འདུག་ལགས། དེང་སང་གསར་བ་ཅིག་གིས་ད་ཅིག་སྤྱིར་བཏང་ན་རྒྱ་ནག་གཞུང་གིས་ད་ཅིག་བོད་ཀྱི་ནང་ཅིག་བོད་ཕྲུག་དེ་འདྲས་རྦད་དེ་ས་ཡ་གཅིག་འདྲ་བོ་ཅིག་ཧ་ལམ་རྦད་དེ་ད་བཅའ་སྡོད་སློབ་གྲྭ་གི་ནང་ལ་བཅུག་བྱས་ནས་ད་ཁོ་རང་ཚོ་གི་སྐད་ཡིག་དང་གོམས་གཤིས་དང་རིག་གཞུང་དེ་འདྲས་བསླབ་ཡ་དང་ཨ་ནི་བོད་ཀྱི་ཆོས་ལུགས་དེ་ཡང་ཕར་རྦད་དེ་རྒྱ་ནག་གི་ངོ་བོ་ལ་ཅིག་བསྒྱུར་དགོས་བ་རེད་ཟེར་ཡ་འདྲ་བོ་ད་དེ་འདྲས་ཀྱི་སྐད་ཆ་མང་པོ་ཅིག་ཡོང་བ་ལ་བརྟེན་བྱས་ནས་ད་ཅིག་རྒྱལ་སྤྱིའི་སྒང་ནས་སྐྱོན་བརྗོད་ཤུགས་ཆེན་པོ་ཕོག་ཡ་དང་གླེང་སློང་ཤུགས་ཆེན་པོ་བྱས་ཡ་དེ་འདྲས་ཆགས་ཀྱི་ཡོད་རེད་དེ་འདྲས་ཡིན་དུས་ཡང་ཅིག་རྒྱབ་ཤ་དཀར་པོ་གི་ནང་རྒྱ་ནག་གཞུང་གིས་ཁོ་རང་ཚོ་གི་དེའི་སྐོར་དེ་ཚོ་གི་སྐོར་ལ་ཡང་ཅིག་དམིགས་བསལ་གྱི་བོད་ནང་གི་དེ་འབྲེལ་གྱི་གནས་སྟངས་ཀྱི་སྐོར་ལ་ཁོ་ཚོ་གི་ཅིག་ལན་འདྲ་བོ་དེ་འདྲ་སྐད་བརྒྱབ་ཡོད་རེད་པས་ལགས། དེ་ཚོ་གི་སྐོར་རྦད་དེ་ཆ་ཚང་བཟོས་ཤག་ག་རེད་ཟེར་ན། ཁོ་དངོས་ཟོག་ལ་ངེས་པར་དུ་བྱེད་དགོས་ཡ་དོན་ཚན་བཅུ་ཚར་ཕྱིན་འདུག་དེ་ནང་ལ་ཆོས་ལུགས་དེ་རྒྱ་ནག་ཅན་ལ་བསྒྱུར་དགོས་ཟེར་ཆོས་ལུགས་ཟེར་ཡ་རེད་མ་གཏོགས་ནང་ཆོས་དེ་རྒྱ་ནག་ཅན་བསྒྱུར་དགོས་ཟེར་ཡ་རེད་མ་གཏོགས། བོད་ཀྱི་ནང་ཆོས་ཟེར་ནི་ཐུ་མི་དྭངས་ཅན་གྱི་བོད་ཀྱི་ནང་ཆོས་རེད། ག་རེ་ཟེར་ན་རྒྱ་ནག་ནང་ཆོས་དེ་རྒྱ་ནག་ཅན་ལ་སྔོན་མ་ནས་ཡིན་པ་རེད། དེ་བཞིན་སྔོན་མ་བོད་ཀྱི་ནང་ཆོས་དེ་རྒྱ་ནག་ཅན་བསྒྱུར་དགོས་ཟེར་དུས་རྒྱ་ནག་མཁས་པ་མང་པོ་ཞིག་ད་དེ་འདྲའི་ལབ་ན་འགྲིག་གི་ཡོད་ནའང་བོད་ཀྱི་ནང་ཆོས་རྒྱ་ནག་ཅན་ལ་བསྒྱུར་དགོས་ཟེར་དུས་ག་རེ་ཟེར་དགོས་རེད་ཟེར་ན་བོད་ཀྱི་ནང་ཆོས་དེ་རྒྱ་ནག་གི་མ་རེད་ཟེར་གྱི་རེད།

སློབ་གྲྭའི་ནང་ལ་རྒྱ་ཡིག་བོད་ཡིག་གཉིས་ཀ་ཡོད་རེད་ཟེར་ཡག་ཙམ་ཅིག་རེད་མ་གཏོགས་ད་དེ་སྐད་ཡིག་དང་དེ་ཚོའི་སྐོར་དེ་ཚོ་འགྲེལ་བཤད་བརྒྱབ་མི་འདུག་བྱས་ཙང་དེའི་ཐོག་ལ་ག་རེ་མཚོན་གྱི་འདུག་ཟེར་ན་རྒྱ་ནག་གཞུང་དང་མུ་མཐུད་དུ་དེ་གང་ལ་སྲིད་བྱུས་འཕྲལ་བཟུང་བྱས་ཡ་ཡིན་པ་ཅིག་ཕལ་ཆེར་རྟོགས་ཐུབ་བ་མིན་འགྲོ་བསམ་འདུག། སྤྱིར་བཏང་གི་རྒྱ་ནག་གཞུང་གི་དེང་སང་ཁོར་ཡུག་སྲུང་སྐྱོབ་བྱེད་ཀྱི་ཡོད་པ་དེ་དེ་འདྲའི་ཁྱབ་བསྒྲགས་མང་པོ་ཞེ་པོ་ཅིག་བྱས་བསྡད་གི་འདུག་བ་ཡིན་ད་ཡང་ནས་བོད་ནང་ད་ལྟ་བོད་ཀྱི་ས་ཆ་ག་ས་ག་བ་ལ་གཏེར་ཁ་རྩ་ཆེན་པོ་མང་པོ་ཅིག་ཡོད་པ་དང་ལྷག་པར་དུ་ད་ཅིག་དེང་དུས་ཀྱི་འཕྲུལ་ཆས་དང་འབྲེལ་བ་ཡོད་པའི་གཏེར་རྫས་མང་པོ་ཅིག་ད་གློག་ཀླད་དང་ཁ་པར་དང་དེ་འབྲེལ་གྱི་ནང་ལ་བཞག་ཡག་གི་རྦད་དུ་གཏེར་རྫས་གལ་ཆེན་པོ་ཧྲིལ་བོ་དེ་འདྲ་བོད་ཀྱི་ནང་ཁམས་ཕྱོགས་དང་ད་ག་ནང་བཞིན་གྱི་སྟོད་མངའ་རིས་ཀྱི་ཕྱོགས་དང་དེ་འདྲ་མང་པོ་ཅིག་ནས་རྙེད་བྱས་རྒྱ་ནག་གི་ཧྲིལ་བོ་གཏེར་ཁ་སྔོག་ད་དེ་ཕྱི་ལོགས་ཚོང་འབྲེལ་ཤུགས་ཆེན་པོ་བྱེད་ཡག་དེ་དེ་འདྲ་མང་པོ་རང་བྱེད་ཀྱི་འདུག་བ་ཁོ་ཚོ་དེ་འདྲ་ཡིན་ཙང་ཡང་ཁོ་རང་ཚོ་གི་ཅིག་བོད་ཀྱི་ཁོར་ཡུག་གི་སྐོར་དེའི་སྒང་ལ་འགྲེལ་བཤད་ག་འདྲ་འདྲ་བོ་ཅིག་དེའི་ནང་བརྒྱབ་ཡོད་རེད། རྒྱབ་ཤ་དཀར་པོའི་ནང་ཁོར་ཡུག་སྐོར་མང་པོ་ཞིག་བྲིས་ཤག་མང་པོ་ཞིག་ཨ་མི་ཚོས་དཔེ་མཚོན་མང་པོ་བཞག་ཤག་ཁ་ཤས་ཀྱི་ཨ་ལས་དངོས་གནས་མིན་འགྲོ་བསམ་བསམ་འདུག་ད་སྤྱིར་བཏང་བྱས་སོང་དེ་དག་རང་རེ་རྒྱ་ནག་གཞུང་ཁོར་ཡུག་གཏོར་བརླག་བྱས་ཡ་དང་ཁོ་ཚོ་ཚོས་ནས་འཛུགས་སྐྲུན་ཟེར་ཡ་གཏོར་བཤིག་བྱས་འདུག་ཡོད་པ་དང་ཁོར་ཡུག་སྲུང་སྐྱོབ་ཀྱི་མིང་ཐོག་ནས་ཅིག་ག་ལ་གང་སང་ཅིག་འགྲོ་འདུག་མེད་འགྲོ་བསམ་བསམ་ཅིག་འདུག་ག་རེ་རེད་ཟེར་ན།

ཡིན་ས་རེད་དམ་གཟུགས་ཞག་དེ་ཁོར་ཡུག་ཐོག་ལ་དེ་གཏོར་བཤིག་བྱེད་ཡག་དང་རྫུ་འཕྲུལ་བྱེད་སྙིང་ཁ་ཡོད་པ་གཙོ་ཆེ་ཤོས་དེ་རྒྱ་མི་གི་ཁོར་ཡུག་ཐོག་ལ་དམིགས་བསལ་དོ་སྣང་བྱེད་དགོས་ཡ་དེ་རྒྱུ་མཚན་ཁ་ཤས་ཅིག་དང་གཅིག་རྒྱལ་སྤྱི་དང་ཁོར་ཡུག་དོ་སྣང་ཤུགས་ཆེ་དེ་ལྷག་པར་དུ་ཡུ་རོབ་ཨ་མི་རི་ཀ་ལ་ཁ་གཏད་བཅག་དེ་ཡིན་གྱི་མི་ཡུ་རོབ་ཐེང་གི་ཡུ་རོབ་ལ་ཁོར་ཡུག་སྲུང་སྐྱོབ་དེ་ཤུགས་ཆེ་འདུག་དེ་གོང་རྒྱ་མི་གི་དེ་ཐོག་ལ་དམིགས་བསལ་ཤུགས་རྒྱག་འདུག་དང་པོ་གཉིས་པ་དེ་བོད་མཐོ་སྒང་གི་དེ་འབྲི་ཆུ་རྨ་ཆུ་ཚོ་ཆུ་མང་པོ་རྒྱ་ནག་ལ་ཚུར་འགྲོ་གི་ཡོད་རེད་སྔོན་མ་རེད་ཡིན་ན།

ཅེས་ཞིང་ཁ་འདེབས་ཡ་དང་རྩྭ་ས་ཟེར་ཡང་དེ་ཚོས་ཁོར་ཡུག་གནོད་ཀྱི་ཡོད་མདོག་མདོག་བཤད་ནས། ཁོར་ཡུག་གཏོར་བརླག་བྱེད་མཁན་དེ་ཕལ་ཆེར་བོད་བོད་ཀྱི། མི་ལོ་ཁྲི་ཕྲག་མང་པོ་དེ་བོད་མཐོ་སྒང་དུ་བསྡད་མྱོང་མཁན་བོད་མི་གི་ཡིན་མདོག་མདོག་འདྲ་བཤད་ཀྱི་རེད། ཡང། ད་འདས་པའི་ལོ་ཁ་ཤས་ནང་ལ་ཡང། ཞིང་ཁ་འདེད་དགོས་རེད་རང་ཞིག་འབྲོག་པ་འདེད་དགོས་རེད་ཟེར་ནས་ཁོ་ཚོས་གཅིག་བལ་བོ་ཕག་ཚོ་བྱེད་བསྡད་ཀྱི་འདུག་འོན་ཀྱང། ཚོད་ལྟ་བྱས། ཅི་ཅི་འབད་བརྩོན་འདྲ་ཞིག་བྱས་འདུག་ཡོད་ཡོད་ཕུགས་བཟོ་འདྲ་ཞིག་འདུག་དེ་ནང་ནས་ལྷག་པར་དུ་དེ་ནང་ལ་ཅིག་ག་རེ་ཟེར་དགོས། ཁོ་ཚོ་གྲངས་ཀ་དེ་དག་བདེན་པ་ཡིན་ན། གཙོད་དེ་ཚོ་ནོ་དཔེར་ད་སྔོན་མ་ཁྲི་ཁ་ཤས་ནས་འབུམ་ཁ་ཤས་འཕེལ་ཏེ་ཡོད་པ། འབྲོང་དང་དེ་ཚོ་ནོ་གྲངས་ཀ་ཞུ་འཕེལ་ཏེ་ཡོད་པ། སྤྱིར་བཏང་སྔོན་མ་ནས་མང་པོ་ཡོད་རེད་རྒྱ་མི་ཁོ་ཚོ་སླེབས་ནས་དེ་ཚོ་བསད་ནས་མེད་པ་བཟོས་པ་རེད་འོང་ད་ལྟ་ཁོ་ཚོ་འཕེལ་བར་དེ་བྱུང་མེད་པ་བཟོ་མཁན་ཁོ་ཚོ་རེད་ཡར་འཕེལ་མཁན་ཁོ་ཚོ་རེད། གཏོར་བཤིག་བྱེད་མཁན་ཁོ་ཚོ་རེད་ཡར་ཅིག་བྱས་ཡོད་ཟེར་མཁན་ཁོ་ཚོ་རེད་བ་དང། ཨེ་དཔེར་ན་ནག་ཆུ་ས་ཆ་ལ་དེ་ཤིང། ད་ནག་ཆུ་ན་ཡིན་ན་བྱང་ཐང་རེད་སྔོན་མ་ནས་ཤིང་སྡོང་ཡོད་མ་རེད་དེ་ཚོ་ས་ཆ་ལ་ཤིང་སྡོང་བཙུགས་ཐུབ་ཡོད་ཟེར་ཡ། ད་དངོས་གནས་བཙུགས་ཐུབ་ག་འདྲ་ཆགས་ཡོད་ན་འདི་གང་ཤེས་མ་ཐུབ་དེ་ཚོ་བཙུགས་ཐུབ་ཡ་ཡིན་ན་ད་དུ་སོ། ད་དེ་རྒྱབ་ཤོག་དཀར་པོ་ཆ་ཚང་ནང་ལ་ད་དེ་ཚོ་དེ་ཨ་ལས་ད་དེ་ཚོ་དངོས་གནས་ཡིན་ན་ཅིག། བོད་མི་ལ་ཏོག་ཙམ་ཕན་གི་མེད་འགྲོ་བསམ་བསམ་དེ་འདྲ་འདྲ་ཅིག་འདུག་རེད་མ་གཏོགས་དེ་མིན་ཚང་མ་ད་དེ་ནས་བོད་པ་ལ་ད་ཕན་ཡོད་ཟེར་ན་དངོས་གནས་བོད་པ་ལ་ཕན་གི་འདུག་ཡ་ད་བོད་པའི་ཁེ་ཕན་མཐོང་ཡ། ཕལ་ཆེར། མཐོང་ཡ་མེད་པ་འདྲ་བོ་ཅིག་རེད། ཉེ་བའི་ཆར་རྒྱ་ནག་གཞུང་གིས་ཁོ་རང་ཚོ་གི་གཞུང་འབྲེལ་གི་ཐོག་ནས། བོད་ཟེར་ཡ་དེ་དག་དབྱིན་ཇིའི་གི་སྐད་གི་སྟེང་ནས Tibet ཟེར་ཡ་གི་མིང་དེ་དག་ཁོ་རང་ཚོ་ཕར་ཤིས་ཙང་ལབ་ཡ་དེ་དག་ཅིག་རྒྱ་སྐད་གི་ནས་བོད་གི་མིང་འབོད་འབོད་ཡ་དེ་ལ་ཕར་བསྒྱུར་བྱས་ནས་ཨུ་ཚུགས་རྒྱབ་བྱས་ད་ཁོ་རང་ཚོ་གི་རྦད་དེ། ག་རེ་ཟེར་དགོས་རེད་གོ་ཁོ་རང་ཚོ་གི་བརྒྱུད་ལམ་མང་པོ་ཅིག་གི་དེ་བཏང་བསྡད་ཡོད་པ་ཙམ་དུ་མ་ཟད་ད་ཡང། བལ་ཡུལ་དང་དེ་འདྲའི་གི་ཡང་ལུང་པ། ཁ་ཤས་གི་ནང་དེ་འདྲའི་བལ་དུ་བེད་སྤྱོད་བཏང་ཡ་ཤུགས་ཆེན་པོ་འདྲ་བོ་ཅིག་སླེབས་ཀྱི་ཡོད་ས་རེད་དེ་འདྲ་ཡིན་དུས་ཅིག། ཁོ་རང་ཚོ་གི་ཡང་དེ་གི་ཅིག་ལོ་རྒྱུས་ཀྱི་རྒྱབ་ལྗོངས་དང་འབྲེལ་བ་དང་དེ་འདྲའི་གི་ཐོག་ནས་དེ་ལ་ཅིག་ཁོ་རང་ཚོས་འགྲེལ་བཤད་འདྲ་བོ་གཞུང་འབྲེལ་གྱི་ཐོག་ནས་བརྒྱབ་ཡོད་རེད་པས་རྒྱབ་ཤ་དཀར་པོ་དང་དེ་དག། རྒྱབ་ཤ་དཀར་པོ་ཚུར་དེ་བེད་སྤྱོད་བཏང་ཤག་དབྱིན་ཇི་ནང་གི་སྐད་ཆ་འདྲ་བོ་དབྱིན་ཇི་ནང་ལ་རིག་གཞུང་དང་དེ་ཚོ་བཤད་དུས Tibet Culture ཞེས་འདུག

བློ་བདེ་བ་འདྲ་བོ་ཆགས་བསྡད་འདུག་དེ་ཤིས་ཙང་ཟེར་ཐ་སྙད་གསར་པ་རེད་དེ། ཐ་སྙད་གསར་པ་སུ་ཡིན་ན་བཏགས་ཆོག་གི་རེད་དེ་ལ་འགྲེལ་བཤད་རྒྱག་ཆོག་གི་རེད་ཆ་མཐོ་མི་མཐོ་དང་དངོས་ཡོད་གནས་ཚུལ་ག་འདྲ་བྱུང་མི་བྱུང་སྐད་ཆ་བྱེད་རོགས། དེ་བཞིན། ག་རེ་འདྲ་ག་པར་འདྲ་འགྲོ་གི་ཡོད་ན་བསམ་བསམ་བྱེད་འདུག་འོན་ཀྱང་ད་རེས་དེ་རྒྱབ་ཤོག་དཀར་པོ་ནང་ལ་དེ་འདུག་དེ་སྐོར་ག་གེ་བཤད་མི་འདུག། བོད་ཆོས་དང་ཞག་ཞི་ཙང་ཟེར་ཡ་ལ་སོགས་དེ་ནས་ཡིན་ད་ཅིག་རྣམ་པ་ཚོ་གི་བོད་ཀྱི་སྲིད་ཇུས་ཉམས་ཞིབ་ཁང་ལབ་དུས་ད་ཅིག་རྦད་དེ་གནས་སྟངས་མང་པོ་ཅིག་གི་རྣམ་པ་ཚོ་གིས་ཉམས་ཞིབ་གནང་གི་ཡོད་རེད་བ་དེ་འདྲ་ཡིན་དུས་ཅིག་ད་ལྟ་གི་ཡང་ཅིག་རྒྱབ་ཤ་དཀར་པོ་གི་དེབ་དེ་ཡང་ཅིག་བོད་ནང་གི་གནས་སྟངས་ཉམས་ཞིབ་བྱེད་ཡ་དང་སྤྱི་ཡོངས་ཀྱི་རྒྱ་ནག་ཁོ་རང་ཚོ་གི་སྐོར་ལ་ཉམས་ཞིབ་བྱེད་ཡ་དུས་ཁོ་རང་ཚོ་གི་གང་ལྟར་ཅིག་ག་རེ་ཟེར་དགོས་རེད་ཉམས་ཞིབ་འདྲ་བོ་བྱས་ནས་ཕར་ཅིག་ཁོ་རང་ཚོ་ལ་རྟགས་ཚོད་འདྲ་བོ་བྱེད་ཡ་ལ་ཅིག། ཡང་དེ་ལ་ཅིག། རྣམ་པ་ཚོ་གི་ཐོག་ནས་ལྟ་སྟངས་འདྲ་བོ་ག་འདྲ་ཅིག་འཛིན་གྱི་ཡོད་ན།
ལྟ་སྟངས་ཟེར་ནི་མ་རེད་ད་ང་ཚོ་དཔེར་ན་ཉམས་ཞིབ་ལས་ཁུངས་དེ་སྲིད་ཇུས་ཉམས་ཞིབ་ཁང་ལས་བྱེད་ཚང་མ་གི་དེ་རྒྱབ་ཤ་དཀར་པོ་མགོ་མཐའ་ལ་རེ་རེ་རེ་དོན་ཚན་རེ་རེ་རེ་ལེའུ་རེ་རེ་རེ་རེ་དབྱེ་ཞིབ་བྱས་དེ་ག་རེ་རེད་ཤག་ག་རེ་རེད་ཤག་ཟེར་ཡོད་རེད་བ། གཙོ་ཆེ་ཆེ་ང་ཚོ་དམིགས་ཡུལ་ག་རེ་རེད་ཟེར་ན་ད་དེ། ཞི་ཅིན་ཕིན་ཁོ་རང་སྔོན་མ་ད་སྲིད་ཇུས་ཕར་གཡུག་ཚུར་གཡུག་བྱས་ནས་མཐའ་མ་ད་གཏན་འཁེལ་བ་འདྲ་བོ་འདྲ་བྱས་རེད་བ། དེ་ཡང་དེ་སྲིད་ཇུས་དེ་མ་འོངས་པ་མུ་མཐུད།

བརྒྱ་ཆ་ག་ཚད་ཡོད་རེད་འདྲ་རེད་མ་གཏོགས། དེ་མིན་གྱི་བོད་རང་སྐྱོང་ཡོད་པ་ཁ་སྐད་ཅིག་སྟོན་གྱི་མི་འདུག་དེ་ནང་བཞིན་གྱི་ནམ་རྒྱུན་ང་ཚོ་གཅིག་བོད་ཀྱི་གནས་ཚུལ་སྐོར་ལ། རྒྱ་ནག་གཞུང་བགྲོ་གླེང་བྱེད་ཀྱི་ཡོད་མ་རེད་རྒྱ་ནག་གཞུང་ནང་བྱེད་འོན་ཀྱང་ད་ཆོས་ལུགས་དང་སྐད་ཡིག་ལྷུ་དུས་དེ་བས་སུ་བགྲོ་གླེང་བྱེད་ས་ཡོད་རེད། འོན་ཀྱང་ད་དེ་ཚོ་ཚང་མ་ད་ལྟ་སྐད་ཡིག་དེ་རྒྱ་ནག་ཅན་ལ་བསྒྱུར་ཡིན་ཟེར་དང་ཆོས་ལུགས་དེ་རྒྱ་ནག་ཅན་ལ་བསྒྱུར་ཡིན་འགྲོ་ཟེར་ན། མ་འོངས་པ་དེ་ཚོ་ལམ་ཁ་མེད་པ་ཆགས་བསྡད་ཡ་དེ་ཚོ་ཐོག་ནས་བལྟས་པ་ཡིན་ན།

ནན་བརྗོད་བྱས་འདུག་དེ་ཐོག་ནས་བལྟས་པ་ཡིན་ན། རྒྱ་ནག་གཞུང་གིས་བོད་མི་རིགས་རྩ་མེད་བཟོ་ཡག་དེ་ཁོ་ཁོ་ན་རྒྱ་ནག་ཅན་ལ་བསྒྱུར་ཡག་རྒྱ་མི་ལ་བསྒྱུར་ཡག་དེ་ཐོག་ལ་ཅིག་སྲིད་ཇུས་དེ་མ་འོངས་པ་དུས་ཚོད་ངེས་ཅན་ནང་ལ་མུ་མཐུད་དུ་གནས་ས་རེད་བསམ་བསམ་དེ་ཧ་ཅང་གསལ་བོ་རེད་འདུག་སོང་ད་ཚང་མ་གི་མཐོང་ཚུལ་དེ་འདྲ་འདྲ་ཅིག་རེད།
རེད་རེད་རེད་ཨ་ནི། སྤྱིར་བཏང་གི་ད་ཅིག་རྒྱ་ནག་གཞུང་གིས་མི་རིགས་ས་ཁོངས་རང་སྐྱོང་གི། ཁྲིམས་གཅིག་གཏན་འབེབས་བྱས་ཨ་ནི་ཡང་གཅིག་ས་ཁོངས་རེ་རེ་ལ་གཅིག་རང་སྐྱོང་གི་སྲོལ་ཡིག་ལབ་དེ་འདྲའི་གཏན་འབེབས་བྱས་དེ་འདྲའི་མང་པོ་གཅིག་བར་སྐབས་གཅིག་གི་སྤྱིར་བཏང་ད་ཡོད་དེ་ཡོད་རེད་དེ་དེང་སང་ད་ཉེ་ཆར་རང་ད་གའ་འཛིས་ཁུར་ནས་དཔེར་ཆ་བཞག་ན་སློབ་གྲྭ་ཁ་ཤས་དེ་འདྲའི་གི་རྦད་དེ་ད་སློབ་དེབ་ཆ་ཚང་རྒྱ་ཡིག་སྒང་ཕར་བསྒྱུར་ཡ་དང་དེ་འདྲའི་གི་གནས་སྟངས་མང་པོ་གཅིག་ཡོང་གི་འདུག་བ་དེ་འདྲ་ཡིན་དུས་གཅིག་ཁྲིམས་དེ་གནས་ཐུབ་གི་ཡོད་ན་མེད་ན་ཁྱེད་རང་གི་ནི་དགོངས་པ་བཞེས་སྟངས་བྱས་ན་གཅིག་མ་འོངས་པ་ན་རྒྱ་ནག་གཞུང་གི་མི་རིགས་ས་ཁོངས་རང་སྐྱོང་གི་ཁྲིམས་གཅིག་ད་ཡོད་རྒྱུ་འདི་ལ་མགྱོགས་པོ་མགྱོགས་ནས་མྱུར་དུ་འགྱུར་བ་བཏང་ཅིང་རྦད་དེ་ལམ་ཁ་མེད་པ་ཅིག་བཟོ་ཡ་དེ་འདྲའི་ཤར་སྲིད་ཀྱི་ཡོད་ན། མ་རེད་ད་ལྟ་དེ་ཞི་ཅིན་ཕིང་སྲིད་ཇུས་དུག་སྲོལ་དེ་ཡང་ན་ཧ་ཅང་གསལ་བོ་རེད་ག་རེ་མི་རིགས་རང་སྐྱོང་ལམ་ལུགས་ཟེར་ཡ་དེ་ཁོ་ཁོ་དེ་བཞག་གང་ཡང་གཅིག་སྔོན་མ་ཏིང་ཞའོ་ཕིང་གིས་བཤད་ཡོད་ཁོ་གཡོན་ཕྱོགས་གཡས་ཕྱོགས་འགྲོ་བ་དགོས་གི་རོ་འོན་ཀྱང་ཚུར་ལུགས་གཡས་ཕྱོགས་གཡོན་ཕྱོགས་ཡིན་ཟེར་དེ་བཞིན་མོ་ཊ་བཏང་དུས་གཡོན་ངོས་ཕྱོགས་ལ་ཕར་བསྐྱོད་གི་ཡིན་ཟེར་གློག་དེ་བཞག་ཁ་ལོ་དེ་གཡས་ངོས་ཕྱོགས་ཕར་བསྐོར་ཟེར་ཡ་ཡོད་ཞི་ཅིན་ཕིང་ད་ག་རང་རེད་ཁོ་མོ་ཊ་བཏང་ནས་དེ་བརྡ་དེ། མི་རིགས་རང་སྐྱོང་ཟེར་བརྡ་བསྟན་བཞག། དོན་ངོ་བོ་ཐོག་བོད་མི་རིགས་རྩ་མེད་བཟོ་བའི་སྲིད་ཇུས་ཐོག་འགྲོ་དེ་བཞིན་མི་རིགས་རང་སྐྱོང་ལམ་ལུགས་ཟེར་ཡ་དེ། ཚིག་སྟོང་པ། ཕྱི་ལོགས་མི་ཚོར་བསྟན་ཡག་གི་དོན་དག་ཙམ་ཅིག་རེད་མ་གཏོགས་ནང་དོན་ཕལ་ཆེར་མེད་པ་འདྲ་བོ་ཞིག་ཆགས་འགྲོ་གི་འདུག་དེ་བཞིན་དེ་རིགས་བཤད་དེ་ཡོད་ན་ཡིན། རྒྱ་ནག་གཞུང་དེ་ནང་ལོགས་བོད་རང་སྐྱོང། མི་རིགས་རང་སྐྱོང་ཟེར་འདུག་སྟེ། འཐུས་མི་ཚོགས་ཆེན་གྱི་ཚོགས་གཙོ་དོན་འགྲུལ་ནག་ཅིག་མ་གཏོགས་དེ་མིན་ནང་དོན་ག་གེ་མི་འདུག་ཟེར་ཏེ་ཐལ། དེ་བྱུང་མི་རིགས་རང་སྐྱོང་ཟེར་ཏེ་ནང་དོན་མི་འདུག། འོན་ཀྱང་བོད་དེ་རྒྱ་མིར་བསྒྱུར་ཡག་སྲིད་ཇུས་དང་དེ་ཚོ་ཐོག་ལ་ནན་བརྗོད་དང་མང་པོ་ཞུ་གྱིན་འདུག་ཟེར་ཏེ་རྒྱུ་མཚན་དེ་འདྲ་འདྲ་ཞིག་རེད། དེ་བྱུང་མ་འོངས་པ་འགྲོ་བ་སྤྱི་དང་རྒྱ་ནག་ཁྲིམས་ཟེར་བ་དེ་ཁྲིམས། འཛམ་གླིང་གི་ཐ་མག་གི་ཁྲིམས་ཟེར་ཏེ་འཛམ་གླིང་དམངས་གཙོ་རྒྱལ་ཁབ་དང་ཁྲིམས་གྱི་འཛིན་སྐྱོང་བྱེད་དང་ལུང་པ་ནང་བཞིན་གྱི་ཁྲིམས་གྱི་ངོ་བོ་དང་བརྒྱུད་སྒོ་དང་དེ་འདྲ་ཞིག་ཡོད་རེད་བསམ་ནས་དེ་རྩ་བ་ཉིད་མ་རེད་དེ་ཚང་མ་ཡང་མ

དྲ་རྒྱ་དེ་ཧྲིལ་བོ་གཅིག་བོད་ནང་ཡིན་ན་འདྲ་རྒྱ་ནག་ནང་ད་བཤད་མ་དགོས་དེང་སང་བོད་ནང་ཡང་དྲ་ལམ་འདྲ་མི་འདྲ་བེད་སྤྱོད་བཏང་ཡ་དེ་ད་ཧ་ལས་པ་གི་དར་ཁྱབ་ཆེན་པོ་གཅིག་ཆགས་ཨ་ནི་དྲ་ལམ་ནས་གཅིག་ཚོང་རྒྱབ་ན་ད་གཅིག་སྐད་ཆ་བཤད་ན་འདྲ་མི་འདྲ་དཔེ་ཁྱེར་བདེ་བ་གི་གནས་སྟངས་གཅིག་རེད་ཤག་དེ་འདྲ་ཡིན་དུས་ཡང་གཅིག་ཡང་རྒྱ་ནག་གཞུང་ཁོ་རང་ཚོ་གི་གཅིག་དྲ་ལམ་དང་འབྲེལ་བ་གི་ཐོག་ལ་དམ་དྲག་དང་ཨ་ནི་ཡང་གཅིག་ཁྲིམས་གསར་བ་དེ་འདྲའི་བཟོ་ཡ་དང་དེ་འདྲའི་གི་སྐད་ཆ་ཡོང་གི་ཡོད་རེད་ཟེར་ཡ་དེ་འདྲ་གོ་ཡ་འདུག་ཡང། རྣམ་པ་ཚོ་གི་ཡང་གཅིག་ད་རྒྱབ་ཤ་དཀར་པོ་གི་དེབ་དང་དེ་འདྲ་ལ་ཉམས་ཞིབ་བྱེད་ཡོང་དུས་དྲ་ལམ་དང་འབྲེལ་བ་གི་ཐོག་ལ་ཁོ་ཚོ་གི་སྲིད་ཇུས་དང་ཁྲིམས་དང་དེ་འདྲ་གསར་བ་བཟོ་ཡག་གི་འཆར་གཞི་དང་དེ་འདྲའི་བཟོ་བཞིན་པ་དང་དེ་འདྲའི་གནས་སྟངས་ཡོད་ན། ཅི་གསུང་ཆོག་དྲ་ལམ་ཐོག་ལ་བཤད་མི་ཆོག་གསུང་ཐོག་ལ་བཤད་ཆོག་དྲ་ལམ་ལ་བཤད་མི་ཆོག་བཤད་ཆོག་གསུང་ཐོག་ལ་ཚོགས་འདུ་གང་ལ་བཤད་ཆོག་ཟེར་དེ་འདྲ་ཡོད་མ་རེད་དེ་གི་སྨྲ་བརྗོད་རང་དབང་དང་དེ་ཚོ་ཐོག་ལ་ཡོད་དེ་གི་ངས་གོང་ནས་ཞུས་དེ་ཡང་ནང་བཞིན་སྔོན་མ་ནས་ཡིན་ན། མི་རིགས་སྲིད་ཇུས་དང་དེ་མིན་གླེང་ཆོག་མ་རེད་འོན་ཀྱང་ཆོས་ལུགས་ཆོས་དད་རང་དབང་དང། སྐད་ཡིག་དང་དེ་ཚོ་སྐོར་ལ་ཏོག་ཙམ་བགྲོ་གླེང་བྱེད་ཡ་དང་དེ་ཚོ་གླེང་ཡ་དང་བྱས་ཙང་ཆོག་ཡ་དེ་འདྲ་ཡོད་རེད། རྒྱ་མིའི་གཞུང་གི་ཚགས་པར་ཡིན་ནའི་འདྲ་སྒེར་གྱི་ཡིན་ནའི་འདྲ་དྲ་རྒྱ་དང་དེ་ཚོ་ནི་དེ་འདྲ་རེད། འོན་ཀྱང་ད་ལྟ་ཞི་ཅིན་ཕིང་གི་དེ་སྲིད་ཇུས་དེ་ལ་བལྟས་ན་མ་འོངས་པར་དེ་ཚོ་ཐོག་ལ་བཀག་སྡོམ་བྱེད་འགྲོ་ས་རེད། དེ་བཀག་སྡོམ་དེ་དྲ་ལམ་གཅིག་པོ་མ་རེད། ཁྱོད་རང་ནང་ནས་སྐད་ཕ་མར་སྐད་ཆ་བཤད་བསྡད་ན་གང་ཞིག་བཀག་གིས་ཟེར་ཡོད་མ་རེད། དེ་མིན་ཆོས་མི་གཉིས་གསུམ་འཛོམས་ས་ཕྱིར་སྐད་ཆ་བཤད་ནས་བཀག་སྡོམ་ཁང་འགྲོ་ས་རེད་ཚུར་གསོལ་འདེབས་བྱས་དེ་བྱུང་དེ་བཀག་སྡོམ་བྱས་དེ་ཡང་དེ་ཕྱོགས་ཡོངས་ཀྱི་བཀག་སྡོམ་བྱས་རེད་འོན་ཀྱང་ད་དེ་ནང་ལ་དེ་དྲ་ལམ་ནང་ལ་ད་བོད་སྐད་བཤད་མི་ཆོག་བོད་ཡིག་འདོན་མི་ཆོག་ཟེར་ཡག་བྱ་བ་དེ་འདྲ་གང་ལ་སླེབས་གི་ཡོད་མེད་མ་གཏོགས་ད་དེ་མིན་ཚང་མ་བཀག་བསྡད་པ་གནས་སྟངས་འདྲ་ཅིག་མཐོང་བསྡད་འདུག། ལགས་སོ་སྐུ་ངོ་ལགས་ཨ་ནི་ཅིག་སྐུ་ངོ་ལགས་ཁྱེད་རང་གི་ཡང་ཅིག་གཟིགས་ཚུལ་བྱས་པ་ཡིན་ན་ད་ལྟ་གི་རྒྱབ་ཤ་དཀར་པོ་གི་དེབ་དེ་ཁོ་རང་ཚོ་གི་བྲིས་སྟངས་གི་ཚིག་སྦྱོར་ཚིག་སྦྱོར་བྲིས་སྟངས་ཡིན་ན་འདྲ་ནང་དོན་སྒྲིག་སྟངས་ཡིན་ན་འདྲ་ཅིག་སྔོན་མ་དེ་ཚོ་དང་ཅིག། མ་འདྲ་བའི་ཆ་འདྲ་བོ་ཆུང་ཆུང་ཡོད་ན་འགྲིག་གི་རེད་དང་ཅིག་མ་འདྲ་བའི་ཆ་འདྲ་བོ་དེ་འདྲའི་གཟིགས་ཡོད་ན། ཚིག་འཇམ་པོ། དོན་རྣ་པོ། དེ་རེད་དེ་མ་འདྲ་བ་སྔོན་མ་རེད་ན་ཚིག་རྫིག་པོ་ཞེ་ཅིག་རེད་འོན་ཀྱང་དེ་འདྲ་མ་བ་ས་ཞེ་དྲག་ཞེ་དྲག་ཅིག་མེད་པ། འོན་ཀྱང་ད་ལྟ་ཚིག་འཇམ་པོ། འོན་ཀྱང་དོན་ནག་པོ་གང་དང་གང་བྱེད་དགོས་ཡ་བྱ་བ་དེ་ཚོ་ཚང་མ་དེ་ད་བྱེད་ཡ་རེད་ཤག། ལ་སོགས་དེ་ནས་ཡང་གཞན་དག་ཅིག་གིས་ད་ཅིག་ནམ་རྒྱུན་ད་ཁོ་རང་ཚོ་གི་རྒྱ་ནག་གཞུང་གི་ད་ཅིག་ཕྱི་ལོགས་ལ་ཡོད་རྒྱུ་གི་བོད་པ་དེ་ཚོའི་སྤྱི་དང་ཁྱད་པར་དུ་ད་གོང་ས་མཆོག་དང་དེ་འདྲའི་ལ་རྦད་དེ་ནམ་རྒྱུན་སྐྱོན་བརྗོད་ཤུགས་ཆེན་པོ་བྱེད་བསྡད་ཡོད་རེད་ཁོ་རང་ཚོ་གི་ཅིག་སྤྱི་ཚོགས་ག་རེ་ཟེར་རྒྱ་ནག་གཞུང་ཁོ་རང་ཚོ་གི་གཞུང་འབྲེལ་གི་བརྒྱུད་ལམ་སྒང་ལ་ཡོང་གི་ཡོད་རེད་འདྲ་མི་འདྲ་དེ་ཅིག་གཞུང་འབྲེལ་གི་ཡང་ཅིག་གསར་འགོད་དང་དེ་འདྲའི་གི་སྒང་ལ་ཡོང་གི་འདུག་ད་ལྟ་གི་རྒྱབ་ཤ་དཀར་པོ་གི་དེབ་དེའི་ནང་ཡང་ཅིག་ཕྱི་ལོགས་ལ་ཡོད་རྒྱུ་གི་བོད་པ་དེ་ཚོ་དང་ཁྱད་པར་དུ་གོང་ས་མཆོག་དང་དེ་འདྲའི་སྐོར་ལ་ཡང་ཁོ་ཚོས་ག་རེ་བྲིས་ཡོད་རེད། ཕྱི་ལོགས། ཁ་བྲལ་རིང་ལུགས་པ་སིམ་འཛུལ་བྱེད་ཡག་འགོག་དགོས་ཟེར་ཡག་དེ་འདྲའི་ཚིག་ཁ་ཤས་ཅིག་རེད་མ་གཏོགས་ཕལ་ཆེར་མི་འདུག་སྤྱིར་བཏང། རྒྱ་ནག་གཞུང་གིས་འདས་པའི་ལོ་ཁ་ཤས་ནང་གི་སྲིད་བྱུས་དེ་ཧ་ཅང་གསལ་བོ་རེད་སྐུ་མདུན་དང་བཙན་བྱོལ་བོད་མིའི་གི་དེའི་ཐོག་ལ་གང་ཐུབ་ཐུབ་མ་གླེང་བ་བྱས་ནས་བ་ཟུར། ཟུར་གཅིག་ལ་བཞག་ཡང་མཐའ་གཅིག་འབུད་རྒྱག་བྱས་ནས་བ་སྤྱི་ཚོགས་ཀྱི་གླེང་གཞི་ནང་ལ་གཙོ་བོ་གཅིག་མིན་པ། གཙོ་བོ་མིན་པའང་གླེང་གཞི་ནང་ལ་མ་ཡོང་བ། དེ་འདྲ་གཅིག་ལ་འབད་བརྩོན་བྱས་བསྡད་ཀྱི་འདུག་དེ་འདྲ་བྱས་དེ་ཡང་ཉེ་ཆར་རྒྱ་ནག་གཞུང་གི་ཡང་དཔོན་རིགས་ཁ་ཤས་ཀྱིས་མངའ་རིས་དང་དེ་ཚོའི་ས་ཆར་འགྲོ་ནས།

རྒྱ་ནག་གི་སྟངས་འཛིན་འོག་གི་སྤྱི་ཚོགས་ཁོར་ཡུག་ནང་ལ། དེའི་སྐོར་ལ་རྩ་བ་ཉིད་གླེང་ཡ་མེད་པར་གླེང་གཞི་མ་རྩ་མིན་པ་འདྲ་བོ་འདྲ་ཞིག་བཟོ་ཡ་འགི་འབད་བརྩོན་བྱས་བསྡད་ཀྱི་འདུག་དེ་བྱུང་ད་དེ་སྲིད་བྱུས་མུ་མཐུད་འགྲོ་བ་མིན་འགྲོ་དེ་ད་ལྟར་རྒྱབ་ཤ་དཀར་པོ་ནང་དེ་ཚོའི་སྐོར་ལབ་མི་འདུག། ལགས་སོ་ཨ་ནི། ད་ཅིག་ང་རང་ཚོ་འདི་ཕྱི་ལོགས་ནས་ག་རེ་ཟེར་དགོས་རེད་ད་ཕྱི་ལོགས་གི། བོད་པ་ཡིན་ན་འདྲ་ཕྱི་ལོགས་གི་ཅིག་སྒྲིག་འཛུགས་དང་དེ་འདྲའི་མང་པོ་ཅིག་གི་ཐོག་ནས་ཡང་གོང་ས་མཆོག་གི་ཡང་སྲིད་དང་དེ་འདྲའི་སྐོར་ལ་ད་ཅིག་གྲོས་བསྡུར་བྱེད་ཡ་དང་སྐད་ཆ་མང་པོ་ཅིག་གླེང་སློང་ཡོང་གི་འདུག་བ་དེ་འདྲ་ཡིན་དུས་ཡང་ཅིག་རྣམ་པ་ཚོ་གི་ཡང་ཉམས་ཞིབ་མང་པོ་གནང་ཡོད་བ་དེ་འདྲ་ཡིན་དུས་ཅིག་རྒྱ་ནག་གཞུང་གི་རྒྱལ་བ་རིན་པོ་ཆེ་ཁོང་རང་གི་ཡང་ཅིག་ཡང་སྲིད་དང་དེ་འདྲའི་གི་འབྲེལ་བའི་ཐོག་ཁོ་ཚོ་གི་ད་ལྟའི་ཆ་ལ་ལངས་ཕྱོགས་དེ་ག་འདྲ་ཅིག་བཟུང་གི་ཡོད་རེད། ཡང་དང་པོ་དེ་བོད་པ་དེ་བགྲོ་གླེང་བྱེད་བསྡད་ཡ་ཟེར་ཡ་བྱས་བ་དེ་ཚོ་ག་རེ་ཅིག་བགྲོ་གླེང་བྱེད་བསྡད་ལ་ངེས་ཤེས་ཡོང་ན་སྐུ་མདུན

དེ་སྔོན་མ་ནས་བཤད་བསྡད་ཡ་རེད་ད་ལྟ་དེ་སྒང་ལ་བསྡད་བསྡད་འདུག་དེ་རྒྱབ་ཤ་དཀར་པོ་ནང་ལ་དེ་དོན་ཚན་གསུམ་དེ་ད་ག་རང་བྲིས་བཞག་དོན་ཚན་གསུམ་གཅིག་རྒྱ་ནང་ལ་འཁྲུངས་དགོས་ཟེར་རྒྱལ་ཁབ་ནང་ལ་རྒྱ་ནག་ནང་ལ་ཕྱི་ལོགས་འཁྲུངས་ཆོག་མེད་ཟེར་ཕྱི་ལོགས་འཁྲུངས་དངུལ་མེད་ཨང་གཉིས་པ་ཡིན་གཅིག་མིན་གཅིག་གསེར་བུམ་དཀྲུག་དགོས་རེད་ཟེར་ཨང་གསུམ་པ་ཀྲུང་དབྱང་དེ་རྒྱ་ནག་གཞུང་གིས་བཀའ་ཁྲོལ་སྤྲད་དགོས་རེད་ཟེར། བོད་སྐད་ནས་སྐད་ཡིག་དང་དེ་གི་སྒང་ལ་ད་ཅིག་ཉམས་ཆག་ཧྲིལ་བོ་ཅིག་འགྲོ་གི་ཡོད་པ་དེ་དངོས་ཡོད་གནས་ཚུལ་འདྲ་བོ་ཅིག་ཆགས་གི་ཡོད་རེད་ཡིན་ན་ཡང་རྒྱ་ནག་གི་དེང་སང་ཡང་རྦད་དེ་ད་ནག་ཆུ་འདི་ལྟེ་བ་ལ་འགྲོ་ཅིག་ན་ཁོ་རང་ཚོ་གི་རྦད་དེ་ཅིག་ད་བོད་ཀྱི་སྐད་ཡིག་ལ་ཁོ་ཚོ་ཞེ་བོ་ཅིག་སྲུང་སྐྱོབ་བྱེད་གི་ཡོད་པ་འདི་སློབ་གྲྭ་ནང་ཁྲིད་གི་ཡོད་པ་འདི་དེ་འདྲ་མང་པོ་ཅིག་བཤད་བསྡད་གི་འདུག་དེ་འདྲ་ཡིན་དུས་དེ་དངོས་གནས་ཀྱི་དངོས་ཡོད་གནས་སྟངས་འདྲ་བོ་ཅིག་བོད་ནང་སྐད་ཡིག་གི་གནས་སྟངས་དེ་ག་འདྲ་ཅིག་ཆགས་ཀྱི་ཡོད་ན། ཁྱེད་གནས་སྟངས་ཧ་ལས་པ་བྱོས་འོ་ད་ཐ་རྒྱ་བྱོས་གཏོང་གི་ཡོད་ད་ག་རེ་ཟེར་ཁྲིམས་ཐོག་ནས་སྐད་ཡིག་སྲུང་སྐྱོབ་ཡོད་རེད་དེ་བྱུང་དེ་རྒྱ་མི་གི་བྱེད་སྟངས་འདི་ངོ་ཚ་ཡ་ནི་བྱས་ཡོད་མ་རེད་ཁོ་ཚོ་ཁ་འཇམ་པོ་བྱེད། ལག་རྩུབ་པོ་རྗེས་བཤད་ཆོག་དེ་འདྲ་རེད་འདུག། ཅེས་བོད་ཡིག་སློབ་སྦྱོང་བྱེད་ཡག་དེ་ཚོ་ལ་ཐབས་བརྒྱ་ཇུས་སྟོང་ཁོ་ཚོས་བཀག་ཡག་གལ་སྲིད་གནས་དུ་ཡོད་ན་བཀག་མ་ཐུབ་པ་རེད། རྒྱ་ནག་གཞུང་ཁོ་ཚོས་ཅིག་ཞུགས་ཀྱི་ཡོད་པའི་རྣམ་པ་བསྟན་དེ་འཁྲབ་སྟོན་རེད། དེ་གཞུང་དངོས་ཡོད་གནས་ཚུལ་ཐོག་ལ་རྒྱ་ནག་བཀག་མེད་བཞིན་ལྷག་དུ་ཡོད་ན་དེ་ཁོ་བཀག་མ་ཐུབ་རེད་མ་གཏོགས་མ་བཀག་མ་རེད། དེ་ནི། བཀག་གི་བཀག་གི་ལས་འོང་ཡོད་པར་སྣང་རྒྱུ་དེ་ཡང་དེ་འཁྲབ་སྟོན་རེད་དངོས་ཡོད་གནས་ཚུལ་དང་མ་རེད་དངོས་ཡོད་གནས་ཚུལ་ཐོག་ལ་བོད་ཆོལ་ཁ་གསུམ་ཚང་མ་ནང་ལ་དེ་བོད་ཡིག་དེ་ཞུ་ཅིག་ཉམས་དམས་འགྲོ་ཡོད་པ་ཧ་ཅང་གསལ་བོ་རེད་ཁ་ཤས་ཀྱིས་རྣམ་པ་ཙམ་ཞིག་བསྡད་ཡོད་རེད་ཁ་ཤས་ཀྱིས་དེ་ནི་ཁྱོད་བོད་ཡིག་སྦྱང་བ་ཡིན་ན་ཡིག་ཚད་གཏང་ས་དང་འགྲོ་ས་བཅས་མེད་པར་ལམ་ཁ་ཚང་མ་བཀག་ནས་ཡོད་རོགས་གོང་ད་ཁོས་ཐབས་བརྒྱ་ཇུས་སྟོང་དེ་འདྲ་བྱེད་དུ་ཡོད་པ་དེ་ཧ་ཅང་གསལ་བོ་རེད་དེ་མཚན་ཚང་བྱེད་དགོས་ཡང་ཆུང་འཁྲབ་སྟོན་བྱེད་ཡག་དེ་ཚོ་ངོ་མ་འདི་བྱེད་དགོས་དཔེ་དེ་མི་དམངས་ལ་ཐོབ་ཐང་ཡོད་བོད་ལ་བཅིངས་འགྲོལ་བཏང་བ་ཡིན་ཟེར་བཅིངས་འགྲོལ་བཏང་བ་ཡིན་འདུག་འདུག་བྱས་པ་དང་བཙན་འཛུལ་བྱས་པ་ལ་བཅིངས་འགྲོལ་བཏང་གི་ཡོད་ཟེར་ཡག་འདྲ་དོན་ཁོ་སྐྱེས་ཡོད། དོན་དག་དངོས་ཡོད་གནས་ཚུལ་དང་རྩ་བ་མ་མཐུན་པ་འཁྲབ་སྟོན་བྱས་ཏེ་ཨ་ཏི་རྒྱ་མིས་ནམ་རྒྱུན་ནས་བྱས་ཏེ་ཡོད་རེད་ད་ལྟ་དག་རང་རེད་སང་རེད་མ་གཏོགས་དངོས་ཡོད་གནས་ཚུལ་ཐོག་ལ་ཧ་ཅང་གསལ་བོ་ཐོག་ནས་རྒྱ་མིས་སྐད་ཆ་བཤད་སྟངས་བྱེད་སྟངས་ཚང་མ་དང་དེ་ཡང་ན་བོད་སྐད་ཡིག་དང་ཆོས་ལུགས་གཉིས་ལ་ཧ་ལས་བ་དམིགས་ཏེ་ཡོད་པ། དེ་བོད་མི་རིགས་ཀྱི་སྲོག་རྩ་གཉིས་དེ་ཡིན་པ་དེ་རྒྱ་མིས་ཕར་དེ་ཧ་ལས་བ་ངོས་འཛིན་གསལ་བོ་འདུག། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ང་མཉམ་དུ་དེ་རིང་གླེང་མོལ་བྱས་པར་ཐུགས་རྗེ་ཆེ་ཞུ་གི་ཡོད། ལགས་སོ་ཐུགས་རྗེ་གནང། གཤམ་ལ་ལས་རིམ་དེ་མཇུག་བསྡོམས་མ་ཞུས་གོང་དེར་གཡུ་སྒྲོན་ནས་གསར་འགྱུར་སྙིང་བསྡུས་ཁག་ཅིག་སྙན་སྒྲོན་ཞུ་རྒྱུ་ཡིན། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱི་སྲིད་བློན་ཆེན་ཟུར་པ་སྐུ་ཞབས་ཀཱ་རེ་ཤཱ་ཝཱ་ཛི་པཱཀ་མཆོག་ཉེ་ཆར་དགོངས་པ་རྫོགས་པར་ནང་མིར་ཐུགས་གསོའི་འཚམས་འདྲི་མཛད་འདུག་དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག Australia། ནང་ཕྱོགས་བསྐྱོད་གནང་པའི་དུས་སྐབས་དང་བསྟུན་ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་དྲུག་རེས་གཟའ་ཕུར་བུའི་ཉིན Australia དབུས་གྲོས་ཚོགས་གོང་མའི་འཐུས་མི། Janet Rice། མཆོག་གིས་གྲོས་ཚོགས་ནང་དུ་གཏམ་བཤད་གནང་བའི་སྐབས་བཀའ་བློན་མཆོག་ལ་དགའ་བསུའི་འཚམས་འདྲི་ཞུས་འདུག། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཊོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་རྒྱང་བསྲིངས་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང།